གསན་མཁན་རྣམ་པ་ཚོར་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་བཅུ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་རེས་གཟའ་ཟླ་བའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བའི་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གིས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་བོད་ཀྱི་སྐད་ཡིག་སོགས་ལ་ལེགས་སྐྱེས་ཆེན་པོ་ཕུལ་ཡོད་སྟབས་ཕྱི་ཚེས་བཅུ་དགུ་སྟེ་རེས་གཟའ་སྤེན་པ་ཉིན་ཁོང་ལ་ཐུགས་རྗེ་ཆེ་ཞུའི་གཟེངས་རྟགས་ཤིག་ཕུལ་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱལ་སྤྱི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་ལོ་གཉིས་པའི་ལས་རིམ་ནང་མཉམ་ཞུགས་གནང་མཁན་དགེ་འདུན་པ་རྣམས་ལ་བློ་སྐྱེད་ཀྱིས ྋགོང་ས་མཆོག་གི་བཀའ་དགོངས་གྲུབ་རྒྱུར་ཕན་ཐོགས་བྱུང་ཡོད་པའི་དགོངས་ཚུལ་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ནེའུ་ཡོག་གྲོང་ཁྱེར་དུ་མང་ཚོགས་ལ་བོད་མི་དང་མིས་བཟོས་རིག་ནུས་ཀྱི་མ་འོངས་པ་ཞེས་པའི་བརྗོད་གཞི་དང་འབྲེལ་ནས་གསུང་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་དཔལ་འབྱོར་གྱི་གྲོང་ཁྱེར་ཆེན་པོ་ནེའུ་ཡོག་ནང་རྟེན་གཞི་གནང་བའི་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གིས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་བོད་ཀྱི་སྐད་ཡིག་སོགས་ལ་ལེགས་སྐྱེས་ཆེན་པོ་ཕུལ་ཡོད་སྟབས་ཕྱི་ཚེས་བཅུ་དགུ་སྟེ་རེས་གཟའ་སྤེན་པའི་ཉིན་ཁོང་ལ་ཐུགས་རྗེ་ཆེ་ཞུའི་གཟེངས་རྟགས་ཤིག་འབུལ་ལམ་ཞུས་གནང་འདུག་དེའི་སྐོར་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གི་སྤྱི་ཁྱབ་འགན་འཛིན་བླ་མ་ཚེ་དབང་ལགས་ལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། ང་རང་ཚོ་ལ་ཨ་ནི་ད་རེས་ད་དགེ་བཤེས་ལགས་དེ་ཨ་རི་ལ་ཡར་ཕེབས་ནས་དེ་ནས་ད་ལྟ་ང་རང་ཚོ་རང་གཞུང་དོན་གཅོད་ཀྱི་གོ་སྒྲིག་ནང་ནས་འདུག་པ་མཛད་རིམ་དེ་འདྲ་ཡོད་ས་རེད་དེ་ནས་ད་ལྟ་ནིའུ་ཡོག་ལ་ཕེབས་པའི་སྐབས་དང་བསྟུན་ནས་ང་རང་ཚོ་རང་གཞུང་དོན་གཅོད་ཀྱི་འབྲེལ་མཐུད་པ་ཟེར་ནའང་འདྲ་འདུག་སྐུ་ངོ་དོན་གཅོད་ཀྱི་སྐུ་ཚབ་ཀུན་དགའ་ལགས་ཀྱིས་ང་ལ་འབྲེལ་བ་གནང་ནས་དགེ་བཤེས་ལགས་འདིར་ཕེབས་པའི་སྐབས་ལ་ཡང་ད་ལྟ་དགེ་བཤེས་ལགས་ཕྱག་ལས་གང་གནང་བ་དེ་ཚོ་ཅིག་ཁ་སོགས་རེད་མང་ཚོགས་མཁྱེན་རྟོགས་ཐུབ་ཡ་དེ་གལ་ཆེན་པོ་འདུག་དེ་ནང་ནས་དེ་ནས་ཤེས་ཡོན་གྱི་མི་སྣ། དེ་འདྲའི་ཅིག་འདུག་དགོངས་བྱས་ནས་དེ་འདྲའི་གི་བགྲོ་གླེང་འདྲ་བོ་དེ་འདྲ་ཚུགས་ཐུབ་ན་དཔེ་ཡག་པོ་འདུག་དེ་ཁྱེད་ཚོ་ཨ་ནི་ཧི་མ་ལ་ཡ་རིག་གཞུང་ལྟེ་གནས་ཁང་གིས་གོ་སྒྲིག་བྱས་ན་འཚམ་པོ་འདུག་བྱས་ནས་དེ་འདྲ་གསུངས་སོང་ཨ་ནི་དེ་འདྲའི་གི་བཀའ་མོལ་བརྒྱུད་རིམ་ནང་ལ་ཡ་ད་དོན་གཅོད་ཀྱི་གལ་ཏེ་སྙིམ་དོ་ད་མཉམ་འབྲེལ་འདྲ་བོ་བྱས་ནས་ཨ་ནི་མཛད་རིམ་དེ་ཚུགས་ནས་དེ་འདྲ་བྱས་ནས་གསུངས་སོང་ཨ་ནི་དོན་གཅོད་དང་མཉམ་འབྲེལ་བྱས་ན་མཉམ་ལས་བྱས་ན་དཔེ་ཡག་པོ་འདུག་བྱས་ནས། ཨ་ནི་མཛད་རིམ་དེ་ཚུགས་པ་རེད་ཨ་ནི་དེ་དེ་ཡིན་དུས་དེའི་སྐབས་དང་བསྟུན་ནས་ད་ཅིག་དགེ་བཤེས་ལགས་ལ་ཡང་གཟེངས་རྟགས་ཕུལ་ཡ་དེ་དཔེ་གལ་ཆེན་པོ་འདུག་མཁས་པ་ཅན་ལ་ཡང་ང་རང་འདུག་པའི་དེ་ནས་ཅིག་གཟེངས་རྟགས་ཕུལ་ཡ་ལ་སོགས་པ་དེ་འདྲའི་གི་དེ་ནས་བསྔགས་བརྗོད་ཞུ་ཡ་ལ་སོགས་པ་ཨ་ནི་རྗེས་སུ་ཡི་རང་ཞུ་ཡ་ད་དེ་ཚོ་དཔེ། གལ་ཆེན་པོ་ཡིན་དུས་དེ་ཁོང་འདྲ་པོ་ཅན་ཡིན་པ་ཡིན་ན། ད་དེང་དུས་ཀྱི་སྤྱི་ཚོགས་ཀྱི་ད་འཛམ་བུ་གླིང་ཁྱོན་ཡོངས་ཀྱི་སྤྱི་ཚོགས་ནང་ལ་ཡང་ཚན་རིག་དར་ཁྱབ་ཆེན་པོ་རེད་ཨ་ནི་ཚན་རིག་གི་གླེང་སྟེགས་ཟེར་ནའང་འདྲ་འདུག་ཨ་ནི་ད་ཅིག་ཚན་རྩལ་གྱི་ཨ་ནི་སྡིངས་ཆའི་ཐོག་ལ་ཡང་ང་ཚོ་ཨ་ནི་བོད་པ་ཁྲིད་གནང་བ་མདོར་ན་འཛམ་བུ་གླིང་གི་རིག་གཞུང་དང་ད་ཚན་རིག་དང་དེ་འདྲའི་དེ་ཚོ་ཅིག་ཁ་ཕྱོགས་འདྲ་བོ་དེ་ག་པར་ཕྱོགས་ཀྱི་ཡོད་ན་ང་ཚོ་དེ་ལ་ཡར་ཕྱོགས་ཐུབ་ཡག་པའི་དེ་འབྲེལ་གྱི་ཕྱག་ལས་གནང་ཡག་དེ་ལྟ་མ་ཟེར་གི་ཕན་ཐོགས་ཆེན་པོ། དེ་ནང་ལ་དགེ་བཤེས་ལགས་ལ་ཡང་ཅིག་གསར་གཏོད་ཀྱི་རྣམ་དཔྱོད་ཙམ་མ་ཟད་པའི་བློ་རྒྱ་ཆེན་པོ་གནང་ཕོད་གི་དེ་འདྲའི་གི་ཅིག་ག་སོགས་རེད་དངོས་གཅིག་ད་ཅིག་འདས་པའི་གི་ཉམས་མྱོང་ཟེར་ནའང་འདྲ་འདུག་མ་འོངས་པ་ལ་ཡང་དེ་ག་རེ་གནང་དགོས་ཡག་དེ་ཚོ་དཔེ་ཕུགས་རྒྱང་རིང་པོ་བློ་སྟོབས་ཆེན་པོ། དེ་འདྲའི་གི་ཐོག་ནས་ཨ་ནི་གནང་མཁན་ཞིག་འདུག་དེ་བྱེད་དུས་ཁོང་ལྟ་བུ་ལ་ང་ཚོ་གི་ད་དཔེ་གཟེངས་རྟགས་ཕུལ་འོས་པ་ཨ་ནི་དེ་ཕུལ་དགོས་ཡག་ཅིག་དེ་འདྲའི་གི་ཐོག་ནས་ཨ་ནི་ང་ཚོ་ཧི་མ་ལ་ཡ་རིག་གཞུང་ལྟེ་གནས་ཁང་གི་གཟེངས་རྟགས་དེ་ཕུལ་བ་རེད་ཨ་ནི་ཧི་མ་ལ་ཡ་རིག་གཞུང་ལྟེ་གནས་ཁང་དེ་སྒེར་གྱི་ཚོགས་པ་མ་རེད་ཨ་རི་གཞུང་ལ་ཡ་དེབ་སྐྱེལ་བྱས། ཨ་ནི་དེ་ཙམ་མ་ཟད་པའི་ཅིག་ཧི་མ་ལ་ཡ་དང་བོད་ཨ་ནི་ང་རང་ཚོ་རིག་གཞུང་ཨ་ནི་ལུགས་སྲོལ་ལ་སོགས་པ་དེ་འདྲ་ལ་ཡ་ནམ་རྒྱུན་ནས་ཞབས་ཕྱི་ཞུ་མཁན་གྱི་ཚོགས་པ་དེ་འདྲ་ཆགས་བསྡད་ཡོད་རེད་ཨ་ནི་ཚོགས་པ་ཞིག་གི་ངོས་ནས་འོ་གཟེངས་རྟགས་ཕུལ་ཡ་དེ་དཔེ་གལ་ཆེན་པོ་འདུག་བསམ་ནས་དེ་འདྲ་བྱས་ནས་ཕུལ་བ་རེད་ལགས། ཡང་གཟེངས་རྟགས་འདི་བཞིན་འདི་ཟླའི་ཚེས་བཅུ་དགུ་ཉིན་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་གི་བོད་མི་རྣམས་ལ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་དེ་བཞིན་འཛིན་སྐྱོང་སྤེལ་གསུམ་གནང་རྒྱུར་དེང་དུས་ཀྱི་འཕྲུལ་ཆས་ཀྱི་འགྲོས་དང་བསྟུན་ནས་ཡར་རྒྱས་གཏོང་ཕྱོགས་ཀྱི་སྨོན་ལམ་རིག་ནུས་སམ་སྨོན་ལམ AI སྐོར་གྱི་ལས་གཞི་ངོ་སྤྲོད་གནང་སྐབས་དང་བསྟུན་ནས་འབུལ་ལམ་ཞུས་གནང་འདུག།
རྒྱ་གར་གཞུང་གིས་མཱན་མཱར་གྱི་ས་མཚམས་ཐོག་གྱང་ཞིག་རྒྱག་རྒྱུའི་འཆར་གཞི་ཙམ་མ་ཟད། རྒྱལ་ཁབ་གཉིས་བར་གྱི་ཕན་ཚུན་རང་དབང་ཐོག་འགྲོ་འོང་ཆོག་པའི་གྲོས་མཐུན་དེ་ཡང་མེད་པར་བཟོ་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་འདུག་དེ་ཡང་ཉེ་ལམ། མཱན་མཱར་གྱི་དྲག་པོའི་དཔུང་དམག་བརྒྱ་ཕྲག་མང་པོ་ཞིག་རྒྱ་གར་ནང་གྱེན་ལོག་པའི་གཏོར་རྒོལ་འོག་བྲོས་བྱོལ་དུ་ཡོང་བའི་གནས་ཚུལ་བྱུང་རྗེས། རྒྱ་གར་གྱི་ནང་སྲིད་བློན་ཆེན་སྐུ་ཞབས Amit Shah ཡིས། རྒྱལ་ཁབ་ཀྱི་མཱན་མཱར་དང་ས་འབྲེལ་ཁེལ་བའི་ས་ཁུལ་དེར་གྱང་ཞིག་རྒྱག་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད་འདུག་ཁོང་གིས་གོང་ཞུས་བཀའ་མོལ་དེ་རེས་གཟའ་སྤེན་པ་ཉིན་ཁོང་རྒྱ་གར་གྱི་བྱང་ཤར་མངའ་སྡེ་ཨ་སམ་ལ་ཕེབས་སྐབས་གནང་ཡོད་པ་དང། གྱང་དེ་དུས་ཚོད་དང་ཇི་འདྲ་རྒྱག་རྒྱུའི་སྐོར་གནས་ཚུལ་ཁ་གསལ་གསུངས་མེད་ནའང། རྒྱ་གར་དང་མཱན་མཱར་དབར་གྱི་ཕར་འགྲོ་ཚུར་འོང་གི་གྲོས་མཐུན་དེ་མཚམས་འཇོག་གནང་རྒྱུའི་སྐོར་གསུངས་ཡོད་པ་རེད་འདུག། ད་ལྟའི་ཆར་རྒྱ་གར་དང་མཱན་མཱར་ས་མཚམས་ས་ཁུལ་ནང་གནས་སྡོད་གནང་མཁན་རྣམ་པའི་བར་ཆོས་དང་རིག་གཞུང་སོགས་པའི་འབྲེལ་ལམ་ཟབ་པོ་ཡོད་སྟབས་ཕན་ཚུན་ཐུག་འཕྲད་ཐོག་ཝི་ས་ཐོངས་མཆན་མ་དགོས་པར་རང་དབང་ཐོག་བསྐྱོད་ཆོག་གི་ཡོད་པ་རེད་འདུག་རྒྱལ་ཁབ་གཉིས་ཀྱི་ས་མཚམས་དེ་ཀི་ལོ་མི་ཊར་གཅིག་སྟོང་ཉིས་བརྒྱ་ཙམ་གྱི་རྒྱང་ཁད་ཡོད་པ་དེ་དག་ནགས་ཚལ་ཙམ་མ་ཟད་ཧི་མ་ལ་ཡའི་ལྷོ་རྒྱུད་ཀྱི་རིའི་ས་ཁུལ་ཡང་ཁེལ་གྱི་ཡོད་པ་རེད་འདུག། སྔ་ལོ་ཕྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ས་མཚམས་ཀྱི་ས་འབྲེལ་ཁེལ་བའི་མཱན་མཱར་ནང་གཞུང་གི་དཔུང་དམག་དང་གྱེན་ལོག་ཤོག་ཁག་གི་ཨ་ར་ཁཱན་ཨར་མི་ཞེས་པའི་དྲག་པོའི་དཔུང་དམག་བར་འཁྲུག་འཛིང་མང་དག་ཅིག་བྱུང་བ་དེ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཡུལ་དེའི་ནང་དྲག་པོའི་དཔུང་དམག་གིས་གཞུང་བཟོ་འགོ་བཙུགས་པའི་རྗེས་མེ་འཕེན་མཚམས་འཇོག་དེ་མེད་པར་གྱུར་ཡོད་པ་རེད་འདུག། ཡང་སྔ་ལོ་ཕྱི་ཟླ་བཅུ་པའི་ནང་གོང་ཞུས Arakan Army ཞེས་པའི་གྱེན་ལོག་ཤོག་ཁག་དེ་དང་གྲངས་ཉུང་མི་རིགས་ཀྱི་ཤོག་ཁག་གཞན་ཁག་ཅིག་གིས་མཱན་མཱར་གྱི་བྱང་ཕྱོགས་ས་ཁུལ་དུ་མཉམ་རུབ་ཐོག་དམག་མིར་དྲག་རྒོལ་བྱས་པའི་རྗེས་ཁུལ་དེའི་རྒྱ་ནག་གི་ས་མཚམས་ས་ཁུལ་གྱི་ཁྲོམ་ར་གནད་འགག་ཅན་ཞིག་བཙན་བཟུང་བྱེད་ཐུབ་པ་བྱུང་ཡོད་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད་འདུག། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ལགས་སྙེ་མོ་རྫོང་དང་རི་ཚོ་གྲོང་ཚོའི་ཉེན་རྟོག་པས་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་བཙན་ཁྲིད་བྱས་ཏེ་ཟླ་བ་ཕྱེད་ཀ་ལྷག་ཕྱིན་པའི་རྗེས་སུ་འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་ཁོང་གི་ནང་མི་རྣམས་ལ་བུ་མོ་འདས་གྲོངས་སུ་གྱུར་བའི་གནས་ཚུལ་བཤད་ཀྱང། ཕུང་པོ་སྤྲད་མེད་པས་ན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བུ་མོ་ཚེ་སྒྲོན་ལགས་ལ་དྲང་བདེན་དགོས་ཅེས་དང་རྒྱ་ནག་གཞུང་གིས་བོད་ནང་མི་གསོད་ཁྲག་སྦྱོར་གྱི་བྱ་ངན་སྤེལ་མཚམས་འཇོག་དགོས་སྐོར་ས་གནས་ལ་ཡོད་པའི་རྒྱ་ནག་གི་དོན་གཅོད་ཁང་མདུན་ཁ་སང་གཟའ་ཉི་མའི་ཉིན།

ཁ་སང་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་གནམ་གཤིས་གྲང་ངར་ཆེ་བ་དང་རླུང་འཚུབ་ཤུགས་ཆེ་རྒྱབ་མིན་ལ་མ་ལྟོས་པར་ས་གནས་བོད་མི་གང་འཚམ་ཆེད་ཕེབས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་སྨོན་ཚིག་སྒྲོག་པའི་རྗེས་སུ་བུ་མོ་ཚེ་སྒྲོན་ལགས་ལ་དྲང་བདེན་དགོས་པ་དང་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་གཏོང་རྒྱུ་མཚམས་འཇོག་དགོས་པ་བོད་ནང་མི་གསོད་ཁྲག་སྦྱོར་གྱི་བྱ་ངན་སྤེལ་མཚམས་འཇོག་དགོས་སྐོར་སོགས་སྐད་འབོད་གནང་འདུག། རྒྱ་མིའི་ཉེན་རྟོག་པས་བུ་མོ་ཚེ་སྒྲོན་ལགས་བཙན་ཁྲིད་ཀྱིས་བཀག་ཉར་བྱེད་དགོས་པའི་རྒྱུ་མཚན་ཇི་ཡིན་གསལ་ཁ་བཏོན་མེད་ཀྱང་ས་གནས་ཉེན་རྟོག་པ་ཚོས་ཁོང་ལ་འདས་པའི་ལོ་གཅིག་རིང་ཞིབ་འཇུག་བྱས་ནས་འཛིན་བཟུང་བྱས་པ་ཞིག་ཡིན་པ་དང་གནད་དོན་མང་པོ་ཞིག་གི་ཐད་ནས་ཐག་གཅོད་བྱས་པ་ཞིག་ཡིན་ཚུལ་འགྲེལ་བརྗོད་བྱས་འདུག་ཡང་དུས་རྒྱུན་ཚེ་སྒྲོན་ལགས་སྐུ་གཟུགས་ཐང་ཐང་ཡིན་སྟབས་ཁོང་རྒྱ་མིའི་ཉེན་རྟོག་པའི་འཛིན་བཟུང་བཀག་ཉར་དང་དོ་དམ་འོག་ཡོད་སྐབས་ཁོང་ལ་རྡུང་རྡེག་མི་སྤྱོད་ལས་འདས་པ་བཏང་ནས་བསད་པའི་དོགས་གཞི་ཆེན་པོ་བྱེད་བཞིན་འདུག། ཡང་ཨ་མི་རི་ཀའི་གྲོང་ཁྱེར་མི་ནི་སོ་ཊ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་འདི་ཟླའི་ཚེས་ཉི་ཤུ་བཞི་སྟེ་སྐུ་ཡི་བླ་གཟའི་ཉིན་གྱི་ཕྱི་དྲོར་ས་གནས་ལ་ཡོད་པའི་དཔལ་ལྡན་རྒྱུད་སྟོད་གྲྭ་ཚང་ནང་ཉིན་དེའི་ཕྱི་དྲོའི་ཕྱག་ཚོད་ལྔ་པའི་ཐོག་བུ་མོ་ཚེ་སྒྲོན་ལགས་དམ་པ་དེའི་ཆེད་སྨོན་ལམ་གསུང་འདོན་གོ་སྒྲིག་ཞུ་གཏན་འཁེལ་འདུག་ལ། དེ་བཞིན་དུ་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ཀྱང་སྐུའི་བླ་གཟའི་ཉིན་དུས་རྒྱུན་ས་གནས་བོད་མིའི་སྤྱི་ཁང་ནང་རྒྱལ་བའི་སྐུ་ཕྱྭའི་ཞབས་རིམ་སྒྲུབ་བཞིན་པ་དང་བསྟུན་ནས། བུ་མོ་ཚེ་སྒྲོན་དམ་པ་དེའི་ཆེད་བསྔོ་སྨོན་གསུང་འདོན་གནང་འཆར་འདུག་ཡང་བོད་རང་བཙན་སློབ་ཕྲུག་ཚོགས་པས་ཀྱང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་འདས་ཚེ་སྒྲོན་ལགས་ལ་ཆེ་བསྟོད་ཀྱི་མྱ་ངན་གུས་འདུད་མཚོན་པའི་བརྙན་ཐུང་ཞིག་བཟོས་གནང་འདུག། རྩ་བའི་སློབ་མ་ཚེ་སྒྲོན་ལགས་སློབ་སྦྱོང་ཡག་པོ་ཡོད་སྟབས་དེ་སྔོན་སློབ་གྲྭའི་དབྱར་དགུན་གཉིས་ཀྱི་གུང་སེང་སྐབས་སློབ་ཕྲུག་མང་པོར་ཟབ་ཁྲིད་གནང་གི་ཡོད་པ་མ་ཟད་ཀློག་དེབ་རིན་མེད་གནང་བ་སོགས་བོད་པའི་སློབ་ཕྲུག་རྣམས་ལ་སློབ་སྦྱོང་ཐོག་ནས་ཕྱག་རོགས་གང་ཐུབ་ཅི་ཐུབ་གནང་མཁན་ཞིག་ཡིན་པའི་གནས་ཚུལ་འདུག། ཡང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་རྣམས་ཀྱི་ལོ་གཉིས་པའི་ལས་རིམ་ནང་ལྷན་བཞུགས་གནང་མཁན་རྣམས་ལ་བློ་སྐྱེད་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བསྒྲུབ་རྒྱུར་ཕན་ཐོགས་བྱུང་ལུགས་གསུངས་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གསན་རོགས་གནང།
རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་ལོ་གཉིས་པའི་ལས་རིམ་གྱི་ནང་མཉམ་ཞུགས་གནང་མཁན། དགེ་འདུན་པ་རྣམས་ལ་བློ་སྐྱེད་ཀྱིས་གོང་ས་མཆོག་གི་བཀའ་དགོངས་བསྒྲུབ་རྒྱུར་ཕན་ཐོགས་བྱུང་ཡོད་པའི་དགོངས་ཚུལ་གསུངས་གནང་བྱུང། དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡ་གྱལ། ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང་འབྲེལ་བའི་ནང་པའི་ཆོས་བརྒྱུད་འཛིན་པ་ནང་ཕན་ཚུན་བར། མཐུན་སྒྲིལ་དམ་གཙང་གནས་རྒྱུ་སོགས་དང་འབྲེལ་བའི་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་བར་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་འཆར་ཁོངས་ནས། ད་ལོའི་ཟླ་བ་འདིའི་ཕྱི་ཚེས་བདུན་ནས་བཅུ་དགུ་བར། གཙོ་བོ་སེ་ར་བླ་སྤྱི་དང་བྱེས་སྨད་གཉིས་ཀྱིས་གཙོས་པའི་བཀྲ་ཤིས་ལྷུན་པོ་དང་རྒྱུད་སྨད་གྲྭ་ཚང་བཅས་ཀྱི་ནང་ཁྱོན་བསྡོམས་བདུན་ཕྲག་གཉིས་ཙམ་གྱི་རིང་འཆར་འགོད་ཀྱི་ཤྲི་ལངྐའི་དགེ་སློང་བཅུ་གཉིས་དང་ཐའི་ལེན་ནས་བཅུ་གཅིག་དང། ལའོ་ཨོ་སི་ནས་གཅིག་བཅས་ཁྱོན་པཱ་ལིའི་ཆོས་བརྒྱུད་འཛིན་པ་དགེ་འདུན་པ་ཞལ་གྲངས་ཉི་ཤུ་རྩ་བཞི་ཡོད་པ་རྣམས་དང། དེ་བཞིན་བོད་པའི་གདན་ས་སེ་འབྲས་དགའ་གསུམ་གྱིས་གཙོས་པའི་རིས་མེད་ཆོས་བརྒྱུད་ཁག་གི་དགེ་འདུན་པ་བཅོ་བརྒྱད་བཅས་ཁྱོན་བསྡོམས་དགེ་འདུན་པ་ཞལ་གྲངས་བཞི་བཅུ་ཞེ་གཉིས་ལྷན་ཞུགས་གནང་སྟེ་གཙོ་བོ་སེ་ར་བྱེས་སྨད་གཉིས་དང། བཀྲ་ཤིས་ལྷུན་པོ་དང་རྒྱུད་སྨད་གྲྭ་ཚང་བཅས་ཀྱི་དགོན་པ་ཁག་གི་འཛིན་སྐྱོང་དང། སློབ་གཉེར་གནང་ཕྱོགས་དང་གཞན་ཡང་འདུལ་བ་སོགས་ཀྱི་སྐོར་བགྲོ་གླེང་དང་ས་གནས་ཀྱི་བོད་པའི་དགོན་སྡེ་ཁག་ཏུ་གནས་གཟིགས་ཕེབས་པ་སོགས་ཀྱི་ལས་རིམ་ཁག་མཇུག་སྒྲིལ་བྱུང་བ་དང་བསྟུན་ནས་ལྷན་ཚོགས་འདིའི་ནང་ཚོགས་ཞུགས་གནང་མཁན་དགེ་འདུན་པ་ཁག་ཅིག་ལ་བཀའ་འདྲི་ཞུས་སྐབས་ཐའི་ལན་ནས་དགེ་འདུན་པ Park Go Chae ལགས་ཀྱི་ཉམས་མྱོང་གསུང་དོན་ལ། Sharing and Taking Knowledge From། ང་རང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་བར། ཤེས་ཡོན་བརྗེ་ལེན་གྱི་ལས་རིམ་ལོ་དང་པོ་དང་གཉིས་པ་གཉིས་ཀའི་ནང། སྤྲོ་སྣང་ཆེན་པོས་མཉམ་ཞུགས་བྱས་ཤིང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་དེའི་ནང། ལེགས་སྦྱར་ཆོས་བརྒྱུད་འཛིན་པའི་བོད་པའི་དགོན་སྡེ་ཁག་གི་དགེ་འདུན་པ་ཚོས། མདོ་སྔགས་གཉིས་ཀྱི་གཞུང་ལུགས་ཁག་ལ་སློབ་གཉེར་གནང་བའི་ནང་དོན་ཁག། ཡིག་ངག་གཉིས་ཐོག་ནས་མཐོང་ཐོས་བྱུང་བའི་གནས་ཚུལ་མང་པོའི་ཐོག་གོ་ཐོས་ཀྱིས་བློ་སྐྱེད་གསར་པ་དུ་མ་ཞིག་རག་སྟེ། དགའ་ཚོར་ཆེན་པོ་བྱུང་ཞེས་གསུངས་གནང་བྱུང། ཡང་ཤྲི་ལངྐ་ནས་ཡིན་པ་དགེ་སློང་གུ་རུ་ཀརྨ་ཐེ་རོ་ལགས་ཀྱི་ཉམས་མྱོང་གསུང་དོན་ལ། Think Sri Lankan ང་རང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འདིའི་ནང་མཉམ་ཞུགས་བྱས་པ་ཐོག་མ་ཞིག་ཡིན་ལ། ཤྲི་ལངྐ་དང་མི་འདྲ་བར་བོད་བརྒྱུད་ནང་པའི་དགོན་པ་ཁག་གི་འཛིན་སྐྱོང་གནས་སྟངས་དང། དགེ་འདུན་པ་རྣམས་ཀྱིས་ནང་ཆོས་ཀྱི་གཞུང་ལུགས་ཁག་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་གཉེར་གནང་བ་སྤྱི་དང་ལྷག་པར་དུ་རིགས་ལམ་གྱི་ཐོག་རྩོད་པ་རྩོད་རྒྱུ་དེ་ནི་ཧ་ཅང་ཡག་པོ་ཞིག་མཐོང་སོང་ལ། དེ་ལྟ་བུ་ནང་པའི་དགོན་པ་ཁག་གི་འཛིན་སྐྱོང་གནས་སྟངས་དང་སློབ་གཉེར་གནང་ཕྱོགས་དེ་ནི། འཛམ་གླིང་ནང་པ་ཡོངས་ལ་མིག་དཔེ་ཡར་འདྲེན་ཞིག་ཡིན་པ། གསུངས་གནང་བྱུང། ཡང་ལས་རིམ་དེའི་ནང་མཉམ་ཞུགས་གནང་མཁན་སེར་བྱེས་དགེ་བཤེས་བྱམས་པ་ཐབས་མཁས་ལགས་ཀྱི་ཉམས་མྱོང་གསུང་དོན་ལ། ནང་པའི་རིག་གཞུང་གཉིས་ཀྱི་བར་འདུལ་བའི་ཐོག་ཕན་ཚུན་མི་མཐུན་པ་ཕྲན་བུ་ལས་དོན་དུ་ཁྱད་པར་མེད་པ་ཤེས་རྟོགས་བྱུང་བ་མ་ཟད། ཕན་ཚུན་བར་མ་རྟོགས་པ་དང་ལོག་པར་རྟོགས་པ་རྣམས་སེལ་ཐུབ་པ་སོགས་ཀྱི་དགེ་མཚན་དུ་མ་ཞིག་བྱུང་ཡོད་སྐོར་གསུངས་གནང་བྱུང། ད་ལྟ་དེ་པཱ་ལི་དང་ལེགས་སྦྱར་གྱི་བར་ལ་བར་སྟོང་ཆེན་པོ་ཞིག་ཡོད་པ་དེ་ཡང་བསྐང་ཡང་འགྲོ་ང་ཚོ་ལེགས་སྦྱར་གྱི་ཆོས་བརྒྱུད་བྱས་ན་སྔགས་དང་འདི་འདྲའི་གི་ཉམས་ལེན་བྱེད་པོ་ཞིག་ཡོད་ད་ཁོ་རང་ལྟ་ཚུལ་ལ་ང་ཚོ་གི་ནང་ལ་ཨ་ནས་དགེ་སློང་ཚད་ལྡན་འདྲ་བ་ག་འདྲ་ཡོད་མེད་ཁ་ཤས་ལ་དོགས་པ་ཆེན་པོ་དེ་འདྲ་ཡོད་ས་རེད་ཨ་ནས་ཡིན་ཙང་འདུལ་བ་དེ་ཚོ་ད་ཡག་པོ་དེ་འདྲ་ཡོད་པ་ཧ་གོ་ཁོ་རང་ཚོ་ལ་དེ་འདྲའི་ལོག་རྟོག་ཆེན་པོ་སེལ་བ་དང་ཨ་ནས་ང་ཚོ་ངེད་གཉིས་ལ་ད་དཀའ་དཀའ་ལ་དགེ་སློང་ཟེར་བོ་ཟེར་རེད་ཕ་གི་ནས།

པཱ་ལིའི་ཆོས་བརྒྱུད་འཛིན་པ་དགེ་འདུན་པ་ཚོས་ལེགས་སྦྱར་ཆོས་བརྒྱུད་འཛིན་པའི་བོད་པའི་དགོན་སྡེ་ཁག་གི་འཛིན་སྐྱོང་གནས་སྟངས་དང་སློབ་གཉེར་གནང་ཕྱོགས་སོགས་ཀྱི་ཐད་རྒྱུས་ལོན་དང་འདུལ་བའི་སྐོར་བགྲོ་གླེང་གནང་བ་སོགས་ཀྱི་ལས་རིམ་གང་ཅི་ཡག་པོ་བྱུང་ཡོད་པ་གསུངས་གནང་བྱུང། དེ་དང་གང་ལྟར་ཁོ་རང་ཚོ་ལ་ཅིག་ད་འདི་ལ་ཕེབས་བཞུགས་པའི་སྐབས་དུས་ལ་ཅིག་ང་ཚོ་གདན་ས་གི་གྲྭ་པ་ནང་བཞིན་གྱི་ཅིག་འཚོ་བ་སྐྱེལ་སྟངས་ཅིག་རེད་པ། དེ་འདྲའི་གནང་ཡས་དེ་ཅིག་ཁོང་ཚོ་མྱོང་ཚོར་མྱོང་ཚོར་དེ་ཅིག་རེད་པ། འདི་གལ་ཆེན་པོ་ཅིག་བརྩི་ནས་བྱས། གང་ལྟར་དེང་དེ་བརྒྱུད་རིམ་འདིའི་ཁྲོད་ལ་ཕན་ཚུན་ང་ཚོ་བོད་བརྒྱུད་ཅིག་ཡིན་མཉམ་ཞུགས་གནང་མཁན་ཁོ་རང་ཚོ་ལ་ཡང་ཅིག་ཧ་ཅང་དམིགས་བསལ་ཧ་ཅང་གི་ཚོར་བ་ཆེན་པོ་བྱུང་ཡོད་ས་རེད་ཅིག་ད་ཁོང་ཚོས་ཀྱི་ཉམས་ལེན་གནང་སྟངས་རེད་སྒོམ་སྐྱོན་སྟངས་རེད་འདུལ་བའི་ཅིག་གཞི་གསུམ་གྱི་ཆོ་ག་ལ་སོགས་པ་སྦྱོར་བ་དེ་ངོ་སྤྲོད་ཅིག་གི་ལུས་ན་ཡང་དང་མཁྱེན་རྟོགས་ཡོང་ཡ་དང་ཨ་ནི་ཕ་རོལ་པོ་ལ་ཁོང་ཚོ་ཡང་ན་ཡང་ཅིག་ཕྱི་ལོགས་ནས་ཕེབས་མཁན་ཚོ་ལ་ཡིན་ན་ཡང་ཅིག་ང་ཚོ་གདན་སའི་ནང་སློབ་སྦྱོང་གནང་སྟངས་རེད་དེ་འདྲ་ཚོ་ལ་ཅིག་ཞུ་གིན་སོང་ན་རེད་ད་གང་ལྟར་ཡག་པོ་བྱུང་ཤག་ལགས་ཡག་པོ་བྱུང། འདི་ལོ་སྤྱི་ཟླ་ལྔ་པའི་ནང་ནང་པའི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལོ་གཉིས་པའི་ལས་རིམ་ཐེངས་གཉིས་པ་དེ་ཐའི་ལེན་གྱི་ནང་ཉིན་བཅོ་ལྔའི་རིང་འཚོགས་གནང་རྒྱུ་དང། དེ་རྗེས་ཤྲི་ལངྐ་ནང་དེ་མཚུངས་འཚོགས་གནང་རྒྱུ་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཁྲེན་ལྷུན་གྲུབ་ཚེ་རིང་ཡིན།
ལྷོ་ཨ་མི་རི་ཀའི་རྒྱལ་ཁབ་བར་ཛིལ་གྱི་གྲོང་ཁྱེར Sao Paulo ནང་གི་བོད་ཁང་ངམ་སྐུ་ཚབ་དོན་གཅོད་ཁང་གིས་གཡོན་དྲུང་བོན་གྱི་བླ་མ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཀྱི་གནའ་བོའི་རྣལ་འབྱོར་པ་རྣམས་ཀྱི་དབུགས་གཏོང་ལེན་གྱི་ནུས་སྟོབས་ཅེས་པའི་བརྗོད་གཞིའི་ཐོག་བཀའ་སློབ་གནང་རྒྱུ་ཞིག་འདི་ཟླའི་ཚེས་བཅུ་བཞི་ཉིན་གོ་སྒྲིག་ཞུས་སྐབས་ཡུལ་དེའི་མི་མང་མང་པོ་མཉམ་ཞུགས་གནང་སྟེ་ལས་དོན་དེ་ལམ་ལྷོངས་ཆེན་པོ་བྱུང་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་ཕྱི་ཚེས་ཉི་ཤུ་གཅིག་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་གཡུང་དྲུང་བོན་གྱི་བླ་མ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་ལོ་མང་རིང་ཆོས་ཉམས་ལེན་གནང་བ་མ་ཟད་དད་ལྡན་སློབ་མ་རྣམས་ལ་སློབ་ཁྲིད་སོགས་གནང་སྟབས། བོད་པའི་རྣལ་འབྱོར་པ་རྣམས་ཀྱིས་སྒོམ་སྒྲུབ་གནང་ཕྱོགས་སྤྱི་དང་ལྷག་དོན་དུ་དབུགས་གཏོང་ལེན་གྱི་ནུས་སྟོབས་སྐོར་མཁྱེན་རྒྱ་གཏིང་ཟབ་ཡོད་པས་ན་དེ་དག་སྐོར་བཀའ་སློབ་གསུང་བཤད་གནང་སྟབས་དེར་འདུས་མང་ཚོགས་རྣམས་ལ་སེམས་ལ་འགྱུར་བ་ཆེན་པོ་ཐེབས་པའི་ཉམས་མྱོང་བྱུང་འདུག་ཡང་རིན་པོ་ཆེ་མཆོག་གིས་དབུགས་གཏོང་ལེན་གྱི་ནུས་སྟོབས་དེ་བཞིན་ང་ཚོའི་ནང་སེམས་དང་ཚོར་བ་དེ་བཞིན་འཕྲོད་བསྟེན་བཅས་ལ་འབྲེལ་བ་ཆེན་པོ་ཡོད་སྐོར་གསལ་བཤད་གནང་བ་མ་ཟད། དབུགས་གཏོང་ལེན་གྱི་ནུས་སྟོབས་ཀྱིས་མིའི་སེམས་ངལ་ཉུང་དུ་གཏོང་རྒྱུ་དང་རིག་པ་ཇེ་གསལ་དུ་གཏོང་རྒྱུ་དེ་བཞིན་དྲན་ཤེས་བསྐྲུན་རྒྱུར་ཕན་ཐོགས་ཡོད་པའི་ཁ་ཡོད་ལག་ཡོད་ཀྱི་ཐབས་ཇུས་དང་ལམ་སྟོན་སོགས་གནང་འདུག་ཡང་འདི་ཟླའི་ཚེས་བཅུ་དྲུག་ཉིན Centro de Estudos Budistas Bodhisattva ཞེས་པའི་ནང་པའི་ཆོས་ཚོགས་གསར་འཛུགས་གནང་མཁན་བླ་མ་པད་མ་བསམ་གཏན་ལགས་དང་ཁོང་གི་ཕྱག་རོགས་རྣམས Brazil ནང་གི་བོད་ཁང་གསར་པའི་ནང་ཆེད་ཕེབས་གནང་ནས་མ་འོངས་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་ཁག་གཞིར་བཟུང་བོད་ཁང་དང་ཆོས་ཚོགས་འདི་གཉིས་ཟུང་འབྲེལ་སྒོ་ནས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཉམས་པ་སླར་གསོ་དང་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་དེ་བཞིན་དར་སྤེལ་ཇི་གནང་སོགས་ཀྱི་སྐོར་བཀའ་བསྡུར་གནང་འདུག་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཁང་ནང་བཀའ་སློབ་གནང་རྒྱུ་སོགས་པ་སའོ་པའ་ལོའི་ནང་གི་ལིག་མིན་ཆ་སེན་ཊར་ཞེས་པའི་ཆོས་ཚོགས་ཀྱིས་གོ་སྒྲིག་ཞུས་པ་ཞིག་ཡིན་སྟབས་བོད་ཁང་གིས་སྐབས་དེར་མ་བསྐུལ་དང་བླངས་གནང་མཁན་དང Centro de Estudos

བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱིས་ས་གནས་ཡུལ་མི་རྣམས་ལ་ལེགས་སྐྱེས་ཕུལ་ཐུབ་པར་སྤོབས་པ་ཡོད་སྐོར་སོགས་ཀྱང་གོང་ཞུས་གནས་ཚུལ་ནང་བཀོད་སྤེལ་གནང་འདུག། རྒྱ་ནག་གིས་བོད་ཀྱི་ཁམས་ས་ཁུལ་དུ་ལི་ཐིའམ་ཞེས་པའི་གཏེར་ཁ་ཧ་ཅང་གི་ཕོན་ཆེ་ཞིག་ཐོན་ཡོད་པའི་སྐོར། Tibetan Review། བོད་གནས་བསྐྱར་ཞིབ་ཞེས་པའི་དུས་དེབ་དེའི་ནང་ཕྱི་ཚེས་ཉི་ཤུ་ཉིན་གནས་ཚུལ་བཏོན་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་གི་རང་བྱུང་གཏེར་ཁའི་ལྷན་ཁང་གིས། ཕྱི་ཚེས་བཅོ་བརྒྱད་ཉིན་རྡོ་སྣུམ་གསར་པའམ་གསེར་དཀར་པོ་ཞེས་འབོད་པའི་ལི་ཐིའམ་གཏེར་ཁ་དེ་རྒྱ་ནག་གིས་ཡ་ཅང་ཞེས་འབོད་པ་དང་བོད་སྐད་ན་ནག་ཆུ་ཁ་ཞེས་པ་དེ་བོད་ཀྱི་ཁམས་དཀར་མཛེས་ཁུལ་དུ་ཐོན་པའི་སྐོར་དང། དེ་ཡང་གཏེར་ཁ་དེའི་ཐོན་འབོར་དེ་ཏོན་ས་ཡ་གཅིག་ཙམ་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་ནང་གི་ལི་ཐིའམ་ཞེས་པའི་གཏེར་ཁ་དེ་བོད་ཀྱི་མངའ་ཁུལ་དང་ཤིན་ཅང་འམ་ཤར་ཏུར་ཀིས་ཐན་དང། ཅང་ཞི་ཞིང་ཆེན་བཅས་པའི་ནང་ཐོན་གྱི་ཡོད་པ་རེད་འདུག Australia། University of Tasmania ཞེས་པའི་གཙུག་ལག་སློབ་གཉེར་ཁང་དེའི་ནང་ཨེ་ཤེ་ཡའི་གནད་དོན་ཐོག་སློབ་དཔོན་གྱི་ཕྱག་ལས་གནང་མཁན་སྐུ་ཞབས James Chin ཞུ་བས། རྒྱ་ནག་ནི་འཛམ་གླིང་ནང་གི་གློག་རྫས་ཀྱི་ཁྲོམ་ར་ཆེ་ཤོས་བཟོ་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པ་རེད། ད་ཐེངས་ལི་ཐིའམ་གྱི་གཏེར་ཁུངས་གསར་རྙེད་བྱུང་བ་དེས་རྒྱ་ནག་གི་གློག་ཤུགས་ཀྱི་མོ་ཊའི་ཐོག་མ་རྩ་འཛུགས་མཁན་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་གནས་ཚུལ་ནང་བཀོད་པར་རྒྱ་ནག་ནི་འཛམ་གླིང་ནང་གློག་གི་མོ་ཊའི་གློག་རྫས་བརྒྱ་ཆ་བདུན་ཅུ་ཙམ་ཞིག་བཟོ་སྐྲུན་བྱེད་ཀྱི་ཡོད་པའི་སྐོར་དང། ཡུལ་ནང་གློག་གི་མོ་ཊའི་བཟོ་གྲྭ་ཡར་རྒྱས་གཏོང་རྒྱུའི་དམིགས་ཡུལ་འཛིན་གྱི་ཡོད་པའི་སྐོར་གནས་ཚུལ་བཀོད་འདུག་གཞན་ཡང་ཡུལ་གྱི་ལི་ཐིའམ་ཞེས་པའི་གཏེར་ཁ་དེ་ཚྭ་ཡོད་སའི་མཚོ་ཁ་ནས་ཐོན་གྱི་ཡོད་པ་དང། ཆ་རྐྱེན་དེ་ཡོད་པའི་མཚོ་ཁ་གྲངས་གཅིག་སྟོང་ལྔ་བརྒྱ་སྐོར་ཞིག་ཡོད་པ་དེ་དག་ཚང་མ་བོད་ཀྱི་མངའ་ཁུལ་ན་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རྒྱ་ནག་གི་ཧའེ་ནན་ཞིང་ཆེན་ནང་གི་སློབ་ཕྲུག་གི་སྡོད་ཁང་ཞིག་ནང་མེ་སྐྱོན་བྱུང་ནས་སློབ་ཕྲུག་བཅུ་གསུམ་རྐྱེན་ལམ་དུ་ཕྱིན་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་རེས་གཟའ་སྤེན་པའི་ཉིན་གནས་ཚུལ་སྤེལ་འདུག། མེ་སྐྱོན་ཤོར་སའི་སློབ་གྲྭ་འདི་ནི་རྒྱ་ནག་གི་ཧའེ་ནན་ཞིང་ཆེན་ནང་གི་གྲོང་གསེབ་ཡན་ཤན་པུ་ཞེས་པའི་ནང་གི་ཡིང་ཚའེ་སློབ་གྲྭའི་སྡོད་ཁང་ནང་རེས་གཟའ་སྤེན་པའི་མཚན་མོའི་ཆུ་ཚོད་བཅུ་གཅིག་ཐོག་བྱུང་སྐོར་ས་གནས་མེ་གསོད་རུ་ཁག་གིས་བཤད་པ། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ལ་སྐབས་དེའི་མེ་སྐྱོན་འོག་སློབ་ཕྲུག་བཅུ་གསུམ་རྐྱེན་ལམ་དུ་ཕྱིན་པ་དང་སློབ་ཕྲུག་གཅིག་ལ་རྨས་སྐྱོན་ཕོག་འདུག་སློབ་གྲྭ་དེའི་དགེ་རྒན་ཞིག་གིས་མེ་སྐྱོན་འོག་འཆི་སྐྱོན་བྱུང་བའི་སློབ་ཕྲུག་ཚང་མ་འཛིན་རིམ་གསུམ་པའི་སློབ་ཕྲུག་ཡིན་པ་དང་སློབ་ཕྲུག་དེ་ཚོ་ལོ་ན་དགུ་ནས་བཅུ་སོན་པ་ཤ་སྟག་ཡིན་ལུགས་ཧའེ་པེ་ཉིན་རེའི་གསར་ཤོག་ཅེས་པའི་ས་གནས་ཀྱི་ཚགས་པར་ལ་གསུངས་འདུག། ཡང་རེས་གཟའ་སྤེན་པའི་ཕྱི་དྲོར་ཧྥ་རན་སིའི་གསར་ལས་ཁང་གི་གསར་འགོད་པ་སློབ་གྲྭ་དེར་འགྲོ་སྐབས་སློབ་གྲྭ་དེའི་མཐའ་འཁོར་ལ་རྒྱ་མིའི་ཉེན་རྟོག་པ་བཅུ་གྲངས་ཤིག་གིས་སྐོར་གཡེང་དང་སྲུང་སྐྱོབ་བྱེད་བཞིན་ཡོད་འདུག། ཡང་སློབ་གྲྭ་འདིའི་ཉེ་འཁྲིས་ལ་ཅ་དངོས་འདྲ་མིན་སྣ་ཚོགས་འཚོང་མཁན་ཚོང་ཁང་ཞིག་གི་སྦྱིན་བདག་ཡིན་པ་བུད་མེད་ཅིག་གིས་ཁོ་མོ་གཉིད་ཁུག་ནས་སྡོད་སྐབས་མེ་སྐྱོན་དུ་བྱུང་བ་དང་གནས་ཚུལ་ཐབས་རྡུགས་བྱུང་བ་འདིའི་སྐོར་གོ་ཐོས་བྱུང་ཞེས་དང་སློབ་གྲྭ་འདིའི་སྡོད་ཁང་ནང་གི་སློབ་ཕྲུག་མང་ཆེ་བ་ས་ཁུལ་འདིའི་ཕྲུ་གུ་ཡིན་པ་དང་དེ་མིན་ཉེ་འཁྲིས་ཀྱི་གཏན་སྡོད་སློབ་གྲྭ་ཁག་ནས་ཡིན་སྐོར་དང་ཡིན་ནའི་ཁོ་མོའི་ཕྲུ་གུ་སློབ་གྲྭ་འདིའི་ནང་འགྲོ་གི་མེད་པས་ན་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མེད་ལུགས་བརྗོད་འདུག། ཡང་ཧྥ་རན་སིའི་གསར་ལས་ཁང་གི་གསར་འགོད་པ་མེ་སྐྱོན་བྱུང་སའི་སློབ་གྲྭར་འགྲོ་རུ་མ་བཅུག་ན་ཡང་རྒྱ་ནག་རྒྱལ་ཡོངས་རླུང་འཕྲིན་ཁང་གིས་སྡོད་ཁང་དེའི་ཤེལ་སྒོ་འགའ་ཤས་གཏོར་བཤིག་བཏང་སྐོར་གནས་ཚུལ་སྤེལ་བ་ལུང་འདྲེན་བྱས་འདུག་ད་ལྟའི་ཆར་ས་གནས་ཀྱི་དཔོན་རིགས་ཚོས་གོང་ཞུས་དོན་རྐྱེན་ཐོག་དཔྱད་ཞིབ་བྱེད་མུས་ཡིན་པ་དང་སློབ་གྲྭ་དེ་དང་འབྲེལ་ཡོད་ཀྱི་མ་མཐར་ཡང་མི་གཅིག་བཀག་ཉར་བྱས་འདུག། ཡང་མེ་སྐྱོན་ནས་ཚེ་སྲོག་ཐར་བའི་སློབ་ཕྲུག་ཚོར་སྨན་ཁང་ནང་སྨན་བཅོས་བྱེད་མུས་ཡིན་འདུག་རྒྱ་ནག་ནང་གི་སྤྱི་ཚོགས་དྲ་རྒྱ་སྐད་འཕྲིན་སོགས་ཀྱི་ཐོག་མི་མང་ཚོས་ད་རེས་སློབ་གྲྭའི་སྡོད་ཁང་ཞིག་ལ་མེ་སྐྱོན་བྱུང་ནས་སློབ་ཕྲུག་མང་པོ་འཆི་སྐྱོན་བྱུང་བར་དེར་ཁོང་ཁྲོ་དྲག་པོ་ལངས་པའི་བསམ་ཚུལ་བཏོན་པ་མ་ཟད། སློབ་གྲྭའི་སྲུང་སྐྱོབ་ཐད་འཐུས་ཤོར་གཏོང་མཁན། ལས་བྱེད་པ་སོགས་སུ་ཡིན་རུང་ཉེས་ཆད་གཏོང་དགོས་པའི་དགོས་འདུན་ཡང་བཏོན་འདུག་རྒྱ་ནག་ནང་མེ་སྐྱོན་འོག་མི་འཆི་སྐྱོན་བྱུང་བའི་གནས་ཚུལ་ད་རེས་ཙམ་མ་ཡིན་པར་སྔ་ལོའི་ཕྱི་ཟླ་བཅུ་གཅིག་པ་དང་ཕྱི་ཟླ་བདུན་པ་ཕྱི་ཟླ་དྲུག་པ་དང་བཞི་པ་སོགས་ཀྱི་ནང་ལ་ཡང་ཐབས་རྡུགས་ཀྱི་དོན་རྐྱེན་འདི་རིགས་བྱུང་ཡོད་པའི་གནས་ཚུལ་འདུག། རྒྱ་ནག་གི་ཉེན་རྟོག་པས་ཕྱི་ལོ་ཉིས་སྟོང་ཉེར་བཞི་གསར་བཞད་ནས་བཟུང་རྒྱ་ནག་དམར་པོའི་གཞུང་གིས་བཀའ་ཁྲོལ་མེད་པར་ངོས་འཛིན་བྱས་པའི་འཆལ་གཏམ་ཞེས་འབོད་པའི་གནས་ཚུལ་ཁག་ཁྱབ་སྤེལ་བྱེད་མཁན་ཚོར་དྲག་གནོན་གྱི་སྲིད་བྱུས་ཤིག་ལག་བསྟར་བྱེད་འགོ་བཙུགས་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་དང་ནན་ཅིང་དང་ནང་སོག་ཅེས་འབོད་པའི་མངའ་ཁུལ་ནང་འཆལ་གཏམ་འབོད་པའི་གནས་ཚུལ་ཁག་ཅིག་བྱུང་ཡོད་པའི་གསལ་བསྒྲགས་བྱས་ཡོད་ཅིང། གནས་ཚུལ་དེ་ཕལ་ཆེ་བ་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ། ཝི་ཆེད་དང། ཏྲོ་ཨིན་སྟེང། རྒྱ་ནག་གི་དཔལ་འབྱོར་དང་སྤྱི་ཚོགས་དང་འཕྲོད་བསྟེན་ལྟ་སྐྱོང་སྐོར་གཞུང་འབྲེལ་མིན་པའི་ཐོག་མཆན་བཀོད་པ་དང། གནས་ཚུལ་གཞན་ཁག་གི་ཐོག་འབྲེལ་བ་ཆགས་ཀྱི་ཡོད་པ་རེད་འདུག་གནད་དོན་དབྱེ་ཞིབ་གནང་མཁན་རྣམས་ཀྱིས་རྒྱ་ནག་གི་དཔོན་རིགས་རྣམས་དམར་ཤོག་ཚོགས་པའི་འགོ་ཁྲིད་ཞི་ཅིན་ཕིང་གིས་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་སྲིད་ཇུས་ལག་བསྟར་བྱེད་ཕྱོགས་དེར་མི་དམངས་འདོད་པ་ཁེངས་ཀྱི་མེད་པ་དེར་དངངས་འཚབ་བྱས་པ་ནི་ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཤོག་བུ་དཀར་པོ་ཞེས་པའི་ངོ་རྒོལ་གྱི་ལས་འགུལ་དང། སྔ་ལོ་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་གྱུར་སྐབས་མི་མང་གིས་རྗེས་དྲན་བྱེད་སྟངས་དེ་ནས་ར་འཕྲོད་གསལ་པོ་བྱུང་ཡོད་པ་རེད། རྒྱ་ནག་གི་ནན་ཅིན་གྲོང་ཁྱེར་ནང་རྟེན་གཞི་བྱས་པའི་གནད་དོན་དབྱེ་ཞིབ་པ་བུད་མེད། ལུའུ་ཝུའེ་ཞུ་བས། ཁོང་ཚོས་མི་མང་ནང་སྐྱོན་བརྗོད་བྱེད་མཁན་མང་པོ་ཡོད་པ་དེར་དོ་སྣང་བྱུང་ཡོད་པ་རེད། ཁོང་ཚོས་འཛིན་བཟུང་དོ་དམ་བྱེད་པའི་མི་ཕལ་ཆེ་བས་འཆལ་གཏམ་སྤེལ་གྱི་ཡོད་པ་མ་རེད། སྲིད་བྱུས་ལག་བསྟར་བྱེད་བབ་དེ་ནི་བརྟན་ལྷིང་རྒྱུན་སྐྱོང་གི་ཐབས་ལམ་ཞིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་འཇར་མ་ནི་ནང་གནས་སྡོད་གནང་མཁན་རྒྱ་ནག་དང་ལྟ་བ་ཐ་དད་འཛིན་མཁན་སོག་རིགས་ཡིན་པ། ཤི། ཧའེ་མིང་ཞུ་བས། ར་ཤའི་དམག་མིའི་བཟའ་ཟླ་ཞིག་གིས་ཁོ་མོའི་བཟའ་ཟླ་ཡུ་ཀེ་རེན་ནས་ཕྱིར་ལོག་གནང་དགོས་པའི་སྐོར་ར་ཤའི་སྲིད་འཛིན་ཝི་ལ་ཏི་མིར་པུ་ཏིན་མཆོག་གི་འོས་བསྡུའི་ལས་ཁུངས་ལ་བསྐྱོད་ནས་བརྗོད་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ར་ཤའི་བུད་མེད་མཱ་རི་ཡ་ཨན་ཌི་ཡི་བ་ཡིས་སྲིད་འཛིན་པུ་ཏིན་གྱི་འོས་བསྡུའི་ལས་བྱེད་པ་རྣམ་པར་ཝི་ལ་ཏི་མིར་པུ་ཏིན་ཡིས་ངོས་རང་གི་བཟའ་ཟླ་ཡུ་ཀེ་རེན་ལ་བསྐྱོད་དགོས་པའི་བརྡ་ཁྱབ་བཏང་གནང་སོང། ཁོང་གིས་ངོས་རང་གི་བཟའ་ཟླ་ནང་ཁྱིམ་ལ་ལོག་རྒྱུའི་བརྡ་ཁྱབ་དེ་ག་དུས་གཏོང་གི་ཡོད་མེད་ཤེས་འདོད་ཡོད་ཅེས་བརྗོད་ཡོད་པ་རེད་འདུག་དེ་བཞིན་ཁོ་མོས། ར་ཤའི་བདེ་སྲུང་ལྷན་ཁང་གིས་དངུལ་འགྲོ་ཚང་མ་བཏང་ཟིན་ཡོད་པ་རེད། ད་ཆ་ང་ཚོའི་མི་ཚོར་སྡུག་སྦྱོང་ཆ་ཚང་བཏང་ནས་དཀའ་ངལ་མེད་པར་ཕྱིར་ལོག་བྱེད་རྩིས་ཡིན་ནམ་ཞེས་སྐྱོན་བརྗོད་གནང་ཡོད་པ་རེད་འདུག་ར་ཤའི་སྲིད་འཛིན་པུ་ཏིན་ཡིས་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་དགུ་པའི་ནང་ཡུལ་ནང་ཟུར་བཀག་བྱས་པའི་དམག་མི་གྲངས་འབུམ་གསུམ་ཞིག་དམག་ནང་ཞུགས་དགོས་པའི་བཀའ་རྒྱ་བཏང་བ་དེར། ར་ཤའི་མི་དམངས་ཚོས་མི་དགའ་བའི་རྣམ་འགྱུར་ཤུགས་ཆེ་བཏོན་ཡོད་པ་རེད་འདུག་ཡང་སྲིད་འཛིན་པུ་ཏིན་ཡིས་ཟླ་བ་སྔོན་མ་དེར། ར་ཤས་ཡུ་ཀེ་རེན་ནང་གི་དམག་འཐབ་ཀྱི་གནས་བབ་དེ་ནུས་པ་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་དང། དམིགས་བསལ་གྱི་དམག་འཐབ་ཀྱི་ལས་དོན་དེའི་དམིགས་ཡུལ་འགྲུབ་རྒྱུར་མདུན་སྐྱོད་བྱེད་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག། ཡང་སྲིད་འཛིན་པུ་ཏིན་ཡིས་ཟླ་བ་སྔོན་མ་དེར་ར་ཤའི་དྲག་པོའི་དཔུང་དམག་གི་འདུ་འཛོམས་ཤིག་གི་སར། འདི་ལོའི་ཕྱི་ཟླ་གསུམ་པའི་ནང་ཡུལ་ནང་འོས་བསྡུའི་ལས་དོན་སྤེལ་སྐབས་ཁོང་ཡང་བསྐྱར་ལོ་ངོ་དྲུག་དུས་ཡུན་གྱི་སྲིད་འཛིན་གྱི་འོས་བསྡུ་དེར་བཞེངས་རྒྱུའི་གསལ་བསྒྲགས་གནང་བར། ཁོང་ལ་འོས་བསྡུའི་ནང་རྒྱལ་ཁ་ཐོབ་རྒྱུ་ཡིན་པར་ཁོང་ལ་རྒྱབ་སྐྱོར་གནང་མཁན་ཙམ་མ་ཟད་ཁ་གཏད་གནང་མཁན་ཚོས་ཀྱང་མཇུག་བསྡོམས་གནང་གི་ཡོད་པ་རེད་འདུག། ཨེ་ཤེ་ཡ་ནང་པའི་ཞི་བདེའི་ལྷན་ཚོགས་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག། ད་གིན་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་བསྐྱར་དུ་གསན་རོགས་གནང། རྒྱ་གར་དུ་འཚོགས་པའི་ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཐོག ྋགོང་ས་མཆོག་འཛམ་གླིང་གི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་ཡོད་པ། རྒྱ་གར་རྒྱལ་ས་ལྡི་ལི་རུ་སྤྱི་ཟླ་དང་པོ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་དུ་ཉི་མ་གཉིས་ཀྱི་རིང་རྒྱ་གར་དང་སོག་པོ། ཨུ་རུ་སུ་དང་ལྷོ་ཀོ་རི་ཡ་མ་ལེ་ཤི་ཡ་དང་ཐའི་ལན་ཌི། འབྲུག་དང་བལ་པོ་འབར་མ་དང་བང་ག་ལ་སིང་ག་ལ་སོགས་ཀྱི་ནང་པའི་མཁས་དབང་དང་ཉམས་ལེན་པ་མཁན་བླ་སྤྲུལ་སོགས་ཚུད་པ་གྱི་རྒྱལ་ཁབ་མང་པོའི་སྐུ་ཚབ་འཛོམས་ཏེ། ནང་པའི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་སྤེལ་གནང་ཐབས་ཀྱི་ཐད་དུ་གོ་བསྡུར་གྱིས། ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཐེངས་མ་བཅུ་གཉིས་པའི་བསྐོང་ཚོགས་གནང་བ་གི་སྟེང། བོད་མིའི་དབུ་ཁྲིད ྋགོང་ས་མཆོག་འཛམ་གླིང་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་པ་གི་སྐོར། ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་དྲུང་ཆེ་གཞོན་པ་ཤག་པོ་བསོད་ནམས་དབང་ཕྱུག་ལགས་ནས་འགྲེལ་བརྗོད་གནང་གི་འདུག། ཁོང་གིས ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་སྤྱི་ཚོགས་འཆམ་མཐུན། ལྷག་པར་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་གཅིག་གྱུར་ནང་ཕན་ཚུན་གྱི་བར་ཡང་འཆམ་མཐུན་ཡོང་བ་བཅས་ཀྱི་ཐད། སྐུ་ཚེ་ཧྲིལ་བོ་ལ་རླབས་ཆེན་གྱི་མཛད་འཕྲིན་བསྐྱངས་པ་དང་ཞབས་འདེགས་བསྒྲུབས་པར་ཆེ་མཐོང་མཚོན་པར། ཨེ་ཤ་ཡ་གི་ནང་པའི་ཞི་བདེ་ལྷན་ཚོགས་ཀྱི་སྤྱི་མོས་ཀྱི་ལམ་ནས་གྲོས་ཆོད་བཞག་པ་སྟེ།

བྱས་ཙང་ད་ཨེ་ཤི་ཡའི་ནང་པའི་ལྷན་ཚོགས་གཅིག་པུ་འདི། འདི། གཅིག་པུ་མངའ་རིས་ཀྱི། ག་རེ་ཟེར་གྱི་རེད་ད། ནང་པའི་དབུ་ཁྲིད་མང་པོ་གི། བསམ་བློ་བཏང་ནས། གཅིག་བསམ་བློ་གཏིང་ཟབ་པོ་དང་རྒྱ་ཆེན་པོ་བཏང་ནས་འདུག་བཞག་པ་དེ། ཨ་ནི། གཅིག། ད་ལྟ། མུ་མཐུད་ནས་ད། གཅིག། རྒྱུན་འཛིན་བྱས་ནས། གཅིག་ལས་དོན་ཚགས་ཐུབ་པོ་ཡོད་ནས་འདུག་འགྲོ་བསྡད་ཡ་དེ། འདི་འདྲའི་གཅིག་གི་ཐོག་ནས།

ས་མ་གིན་མགོན་པོ་སྐྱབས་ལགས་ནས་རེ་སྐུལ་ཞུས་པ་ལྟར། ཨུ་རུ་སུ་གི་ནང་པའི་དབུ་བླ་འཇམ་དཔལ་རྡོ་རྗེ་མགོན་པོ་དང་བ་ཀུ་ལ་རིན་པོ་ཆེ་སོགས་མཉམ་རུབ་ཀྱིས། གསར་འཛུགས་གནང་བ་གི་ལོ་རྒྱུས་རིང་ཤོས་གྲས་ཀྱི་ནང་པའི་ལྷན་ཚོགས་ཟིག་ཡིན་པ་དང། ད་རེས་ཀྱི་ལྷན་ཚོགས་འདིར་རྒྱ་གར་གྱི་སྲིད་འཛིན་གཞོན་པ་ཇག་དིབ་དན་ཁར་ལགས་ཀྱང་ལྷན་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཐོག་བོད་དོན་གླེང་ཕྱོགས་ལ་སྟངས་འཛིན་དང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་རྒྱུ་སོགས་ལ་དམིགས་ནས་བོད་ནག་བསུབ་གཏོང་ཐབས་བྱེད་བཞིན་པ་དེའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཉེ་ལམ་སྙན་ཐོ་ཞིག་བཏོན་ཡོད་པ་དེའི་སྐོར་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ཀྱི་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།
རྒྱ་ནག་གིས་བོད་ཐོག་རྒྱལ་སྤྱིའི་ནང་ལ་ཁྱབ་བསྒྲགས་ལ་བརྟེན་ནས་རྒྱ་ནག་གི་འདོད་མོས་ཡོད་པའི་གི་བོད་དོན་གླེང་ཕྱོགས་ཁག་བཟོ་ཐབས་གནང་བཞིན་པ་དང། གོང་ས་མཆོག་ལ་མཚན་སྨད་དང་བོད་ཟེར་བ་ན་ཟུག་ཏུ་གཏོང་ཐབས་ཟེར་བའི་སྙན་ཐོ་ཞིག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ཟླ་དང་པོ་གི་ཚེས་བཅུ་གཅིག་ཉིན་སྤེལ་འདུག།

ཨ་ལགས་སོ་ད་ད་ནི་དེ་ཨ་རྒྱ་ནག་གཞུང་གི་རྒྱལ་སྤྱི་ཐོག་ལ་ཡ་བོད་དང་འབྲེལ་བ་ཡོད་པའི་ད་རྒྱལ་བ་རིན་པོ་ཆེ་དང་འབྲེལ་བ་ཡོད་པའི་ཐོག་ནས་ད་དྲིལ་བསྒྲགས་ཨ་ལོག་བཤད་མང་པོ་ཞུ་བཞིན་ཡོད་རེད་ད་དེ་ལོག་བཤད་དེ་གས་བྱེད་རྒྱུ་ནས་བཟུང་ཨ་བྱེད་འགོ་བཙུགས་པ་ད་ནམ་ས་ང་ཚོ་གི་དེ་ལ་ཡ་ཅིག་ཁ་སིའོ་རེད་དོ་ན་ཅིག་གོ་ཡ་ཅིག་ད་རེད་དེ་ཡིན་ན་མགྱོགས་པོ་མགྱོགས་པོ་ཕར་ལན་འདེབས་དང་མ་སོ་ན་དེ་འདྲས་གས་དམིགས་བསལ་ང་ཚོ་དེ་ལ་ཕན་ཚུན་ཞུས་མེད་ད་ཡིན་པ་ནས

ཐོ་བ་དུ་མ་སོང་ན་ཞུ་ཡས་དེ་ཁོང་ཚོའི་གི་ལེན་གེ་ཆག་ཡོ་ད་དེ་ཉི་ཏོ་ཉི་ས་སོམ་གི་ཅི་འདྲ་ཞེ་ཡོ་བུ་ལེ་ད་ན་ཀུན་དོན་གི་རྒྱ་གར་པུ་བུ་ཅིག་ཉམ་ཆུང་ཆུང་ཞིག་ཉམ་དུ་ད་མི་མང་འདུ་འཛོམ་ཆེན་པོ་ཅིག་ཡོ་སྐབས་སོ་ར་བ་ལ་ད་དེ་ཁོ་ཅིག་ཁང་ཅིག་སིང་སིང་ད་དེ་ཁང་པ་ཅིག་པུ་ལོ་མ་རེད་དེ་ཅུབ་ལ་ཁང་དམ་སོ་ལ་ཐེག་ཆེན་ཆུན་ལེ་ཅུབ་ལ་ཁང་གི་མདུན་ཐང་དུ་མི་མང་མང་པོ་ཅིག་ཡོ་ར་དེ་མདུན་ལེ་ཡ་ཀུན་དོན་གི་སྐུ་སེ་སེ་ཀྱོ་དེ་ཁོང་ཚོའི་གི་བརྙན་དེ་ནི་ཅེས་གཏུབ་བྱེད་བྱས་དེ་གང་ཅེ་བོད་ཆོ་ལོག་པ་བཏང་ཅེ་གེ་ཅེ་བུ་ལེ་ཡ་དེ་འདྲ་བྱས་ནས

ད་ལྟའི་འདི་འདྲ་ཅིག་བྱས་པ་ཡིན་ན། ཕན་ཡག་འདི་སུ་ལ་རེད་སུ་ལ་ཕན་གི་རེད། ཨཱ་ནི་དམིགས་ཡུལ་ག་རེ་ཡིན་མིན་འགྲོ་ས་གཅིག་མ་གཏོགས་མེད་ཨཱ་ནི་འདི་རྒྱ་ནག་རེད་ཟེར་ནས་སྐབས་དེ་དུས་དེ་འདྲས་ཅིག་གསུངས་ཡོད་རེད་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གིས་ད་ཁྱེད་རྣམ་པ་ཚོ་གི་སྤྱི་ཚོགས་བརྒྱུད་ལམ་སྒང་ལ་ཅིག་དཔར་བསྒྲིགས་པ་དང་ག་རེ་བྱས་པ་དང་སོགས་ཚང་མ་དེ་འདྲའི་སྐོར་ལ་ཅིག་མང་པོ་ཅིག་བསྟན་གནང་བཞག་ད་དེ་ཚོ་ཚང་མ་རྒྱ་ནག་རྒྱབ་ལོགས་ཡོད་པ་འདི་ཁུངས་སྐྱེལ་ཟེར་ན་རེད་ཨཱ་ནི་ར་སྤྲོད་ག་འདྲས་ཡོད་ཤེས་ཐུབ་གི་འདུག། གཙོ་བོ་འདིར་ད་ལྟའི་སྤྱི་ཚོགས་དྲ་ལམ་གྱི་དྲ་རྒྱ་བརྒྱུད་ནས་ཡོང་གི་ཡོད་དུས་འདི་དག་གི་འབྱུང་ཁུངས་དེ་ག་ནས་རེད་ཟེར་འཇོག་རོགས་ལ་ད་འདིའི་འབྱུང་ཁུངས་དེ་ཚད་ཁག་དྲུག་ཡོད་ན་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད་ད་འདི་དྲ་རྒྱ་གི་དྲ་རྒྱ་གི་ཕན་ཐོགས་པོ་ཞིག་ཡོད་རེད་ལས་ཀ་དེ་ལས་ལས་ཀ་ག་རེ་བྱེད་བས་ནས་དྲ་རྒྱ་ལ་ཡང་ཉེན་ཁ་ཆེ་ཤོས་ཤིག་ག་རེད་ཟེར་ན་འདི་གི་སྦུག་ལ་ཡ་མི་ཡི་གདོང་པ་སྦས་བྱས་ལས་ཀ་བྱེད་མཁན་མང་པོ་ཞིག་ཡོད་རེད་དྲ་རྒྱ་འཇབ་རྒོལ་བྱེད་མཁན་མང་པོ་ཡོད་རེད་བ་ལ་ད་འདི་འདི་འདྲ་གི་ཐོག་ནས་དྲ་རྒྱ་གི་ཉེན་ཁ་ཆེ་ཤོས་ཧོན་དེ་རེད་ད་ཡིན་པ་ཡིན་ནས།

གནས་ཚུལ་བྱེད་མཁན་སྤྱིར་བཏང་བྱེད་མཁན་དེ་སུ་རེད་དོ། གནས་ཚུལ་དེ་དང་པོ་དེ། བཀྲམ་མཁན་དེ་སུ་རེད་དོ་དེ་གས་དེ་ཞིབ་འཇུག་བྱེད་ཡི་ཡིན་པ་ཡིན་ན་ད་དེ། ཨ་ནི་མང་ཆེ་སུ་རེད་ད་རྒྱ་ནག་གི་ཁ་ཕྱོགས་ལ་གནས་པའི་གི་ནམ་རྒྱུན་ནས་དྲིལ་བསྒྲགས་བྱེད་དེ་ངན་པའི་དེ་འདྲ་མང་པོ་བྱེད་རེད་ད་ཁོང་ཚོ་གི་དེ་ག་ལ་ཡ། ཨ་ནི། དེ་འདྲ་ཁོ་ཚོ་དོ་སྣང་བྱེད་དེ་འོ་ནམ་རྒྱུན་དྲ་རྒྱ་སྦུག་ལ་གནས་ཚུལ་ག་རེ་ཡོད་མེད་དེ་གས་དེ་གས་དེ་གནས་ཚུལ་དེ་གས་བྱུང་བ་དང་མི་ས་ཁོ་ད་བརྙན་ཞིག་མཐོང་བ་དང་འོ་ད་དེ་བརྙན་དེ་བེད་སྤྱོད་ལོག་པ་ཞིག་གཏོང་ཡག་འདུག་བ་བསམ་དེ་དེ་བཅད་གཏུབ་བྱས་ཨ་ནི་དེ་ནས་བ་ཁོང་ཚོས་འགྲེལ་བཤད་བརྒྱབ་ཨ་ཁོ་ཚོས་གཅིག་གི།

རྒྱ་ནག་གི་བརྒྱུད་ལམ་དཔེར་ན Global Times ཟེར་ཡག་ད་ཅི་དབྱིན་ཇིའི་ཐོག་ལ་ག་དུས་ནས་བོད་སྐོར་ལ་གནས་ཚུལ་ག་རེ་བྱུང་པ་ཡིན་ན་འདི་ནང་ནས་ཅི་བཀོད་ཀྱི་ཡོད་རེད་བསམ་ཚུལ་དང་འབྲེལ་བའི་ཐོག་ལ་བཀོད་ཀྱི་ཡོད་རེད། ཁོང་ཚོ་གི་རྒྱ་ནག་གི་གཞུང་འབྲེལ་གྱི་བརྒྱུད་ལམ་དེ་འདྲའི་ནང་ལོགས་ལ། ད་ཅི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་ཅི་ཕྲུ་གུ་དེ་དང་ཅི་ཡི་གེ་རྡ་རམ་ས་ལ་བྱུང་བའི་གི་གནད་དོན་དེ་དང་འབྲེལ་བའི་སྐོར་ལ་བཀོད་ཡོད་པ་དེ་འདྲའི་དོ་སྣང་བྱུང་སོང་བས།

གཙོ་བོ་དམིགས་ཡུལ་དེ་ག་རེ་ཟེར་ན་རྒྱ་ནག་གཞུང་གིས་ག་རེ་ཤེས་ཡོད་དེ་ལ་སྲིད་ཇུས་དེ་ག་ལ་རྒྱབ་སྐྱོར་ཞུ་ཡས་དང་མཉམ་འབྲེལ་ཞུ་ཡས་དང། ཨ་ནི་ཕར་རྒྱལ་སྤྱིའི་སྦུག་ལ་ཕར་ཤུགས་ཆེན་པོ་སྤེལ་རྒྱུ་དང་རྒྱ་ནག་གཞུང་གིས་ནམ་རྒྱུན་ནས། དམིགས། ད་ག་རེ་དམིགས་བཀར་ས་དང་ཅིག་ལྡིར་ས་ད་ག་ང་ཚོ་བོད་པའི་གི། ལས་འགུལ་བ་རེད་དེ་ག་ནང་བཞིན་ཨ་ནི་རྒྱལ་བ་རིན་པོ་ཆེ་རེད་དེ་ག་ལ་ཡ་ད་ག་ཚོད་ཁོང་ཚོས་གི། དམའ་འབེབས་བྱས་དང་མཚན་སྨད་ཞུ་ཡས་དང་དེ་ག་བྱས་དེ་ཁོང་ཚོས་གི་ལས་ཀ་བྱེད་ཀྱི་ཡོད་རེད་ད་དེ་མི་བརྒྱ་ཉི་ཤུ་ཡོངས་རྫོགས་ལ་ད། དེ་བྱེད་ཀྱི་ཡོད་དེ་ངས་ལབ་ཐུབ་མེད་ཇི་ལྟར་ནས་བརྒྱ་དང་ཉི་ཤུ་གི་སྦུག་ནས་ཁོ་ཚོ་མང་ཆེ་བ་དེ་རྒྱ་ནག་གི་ཆེ་མཐོང་དང་དེ་ག་ལས་ཀ་བྱེད་མཁན་རེད་ད་ནི་འདིའི་སྦུག་ལ་མང་པོ་ཞིག་ཀྱང་བོད་དང་ཐད་ཀར་ཨ་ནི་ཁོ་ཚོ་གི་ཇུས་གཏོགས་བྱེད་ཆེད་གནས་ཚུལ་ལོག་བཤད་མང་པོ་བྱེད་མཁན་ཅིག་རིགས་ཅིག་ཡོད་རེད་ད་འདིའི་སྦུག་ནས་ད་ལྟ་མི་བརྒྱ་དང་ཉི་ཤུ་ཟེར་དེ་རྩ་བའི་ད་ལྟ Australia ལ་ཡོད་པའི Australia Strategic

ཕྱི་རྒྱལ་མི་དེ་ཚོ་ལ་ཤིས་ཙང་ཟེར་ལབ་གུ་གུ་དེ་ལབ་གུ་ལབ་དུས་ཨ་ནི་ད Tibet ཟེར་བའི་ཚིག་དུ་བེད་དེ་མེད་པ་བཟོ་ནས་ད་དམིགས་ཡུལ་ངན་པ་ཅིག་ཡོད་པ་དེ་འདྲའི་གི་ཐོག་ནས་ད་འགྲེལ་བཤད་བྱེད་ཀྱི་འདུག་བ་ལ། ད་རང་རེད་ད་ཁོང་ཚོ Tibet ལབ་པའི་ཐ་སྙད་དེ་མེད་པ་བཟོ་ཆེད་གང་ཅི་རྒྱ་རྒྱལ་སྤྱི་ཁོ་རང་སྦུག་ལ་ཡ་ཨ་ནི་ཤིས་ཙང་ལབ་པའི་རྒྱ་སྐད་དེ་ཐ་སྙད་དེ་མར་བེད་སྤྱོད་དེ་ཤུགས་ཆེར་བཏང་ཡ་འགོ་བཙུགས་བས་ཁོང་ཚོ་གི་ལས་འགུལ་དེ་སྤེལ་ཚར་ད་དེ་སྔན་མ་སྤེལ་རེད་ཡིན་ནའི་སྔན་མ་ལམ་ལྷོང་ཞིག་ད་བྱུང་ཡོད་མ་རེད་ད་ད་ལྟ་ཁོང་ཚོ་དེ་བསྐྱར་གསོ་ཤུགས་ཆེར་བཏང་ཆེད་འཆར་གཞི་དེ་མར་བཟོས་ནས་འཆར་གཞི

རྒྱལ་གཞིས་ཀྱི་ཐོག་ལ་ད་ཁོ་རང་ཚོ་གི་འདོད་མོས་ཡོད་པའི་གི་བོད་སྐོར་ལ་གླེང་ཤོག་དེ་ལ་ཁ་བཞོ་ཐོས་འདྲ་བོ་ཅིག་བྱས་ཨ་ནི་གཞན་གཅིག་དེ་ད་བོད་ནས་ནི་ཡོང་མཁན་བོད་པ་དེ་ཚོ་བེད་དེ། བཀག་ནས། ཉིས་སྟོང། ཉི་ཤུ་རྩ་གཉིས་ལོ་ལ་ཁྱེད་རྣམ་པ་ཚོས་གྲངས་ཀ་བསྟན་པའི་དེ་ནང་ལོགས་ལ་བོད་པ་ལྔ་མ་གཏོགས་སླེབས་ཐུབ་ཡོད་མ་རེད་ཟེར་ལ་ཉིས་སྟོང་བརྒྱད་ནས་བཟུང་བྱས་ནས་བོད་པ་ཞེ་པོ་ཅིག་ཉུང་འགྲོ་ཡོད་པའི་གི་གནས་ཚུལ་འདུག་ད་རྒྱལ་གཞིས་ཐོག་ལ་རྒྱ་ནག་གི་ཁོ་རང་ཚོ་གི་ཁ་བཞོ་ཐོས་ཤེས་གི་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་ཡིན་ན་ཡང་བོད་ནང་ནས་ངས་བོད་མི་ཡོང་མ་ཐུབ་བ་དེ་རྒྱ་ནག་གིས་དངོས་སུ་བཀག་པ་དེ་འདྲ་ཅིག་རེད་པས། བོད་པ་ཚོ་ཡང་ཅི་གནས་སྟངས་འགྱུར་བ་འགྲོ་བྱས་ནས་དེ་འདྲའི་ཡོང་མཁན་མེད་པ་འདྲ་བོ་ཅིག་རེད་གང་ཡིན་ཟེར་ན་ཉིས་སྟོང་བརྒྱད་སྔོན་ལ་ཡང་ཅི་ས་མཚམས་དཀའ་ངལ་མེད་པ་མ་རེད་བ་ཅིག་སྔོན་མ་ནས་ཡོད་དེ་རེད་བ་གང་ནི་ས་མཚམས་འདི་དཀའ་ལས་ཁག་པོ་ཡོད་པ་དེ་སྔོན་མ་ནས་གཅིག་པ་མ་རེད་པས། ཡ་ཡ་ད་འདི་ལྟར་དྲི་བ་འདི་ལྟར་ཡིན་ཏེ་ཁྱེད་རང་གི་སྔས་ཀྱི་དྲི་བ་འདི་ཉིད་འདི་ངས་ཐུགས་རྗེ་ཆེ་དྲི་བ་འདྲི་ཤེས་བྱ་བར་བ་ལ་ད་འདི་ཉིས་སྟོང་བརྒྱད་ཀྱི་གོང་ནས་ད་གང་ཅི་བོད་རྒྱ་འབྲེལ་མོལ་བྱུང་བ་ཅིག་བསྡུ་ཟིན་ནས་ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་བར་བོད་རྒྱ་འབྲེལ་མོལ་བྱུང་བསྡད་རེད་པ་བོད་རྒྱ་འབྲེལ་མོལ་དེ་བྱུང་དགོས་པའི་གི་རྒྱུ་མཚན་དུ་མའི་གསེབ་ནས་རྐྱེན་གཅིག་ག་རེ་ཟེར་ན་ཉིས་སྟོང་བརྒྱད་སྦུག་ལ་ཡ་རྒྱ་ནག་གི་ཨོ་ལིམ་པིག་རྩེད་འགྲན་དེ་འཚོགས་ཡོད་རེད་པ། དེ་དེ་རྒྱ་ནག་གི་དཔེ་གནད་འགག་ཆེན་པོ་ཅིག་བརྩིས་ཡོད་རེད་དེ་གནད་འགག་བརྩིས་བའི་རྐྱེན་གྱིས་ཨོ་ལིམ་པིག་གི་གནས་སྟངས་འདི་དང་ད་ག་ཚད་བོད་དོན་རྒྱབ་སྐྱོར་བ་སོགས་ཀྱི་ཤུགས་རྒྱག་ཆེད། ཁོ་ཚོ་གིས་འདི་ག་ལ་ཡང་ད་བོད་རྒྱ་འབྲེལ་མོལ་འདི་ག་ལ་དེ་ཟིག་ལག་པ་མ་འཆང་ཀ་མེད་ཆགས་རེད། རྒྱལ་སྤྱིས་ཀྱི་གནོན་ཤུགས་མང་པོ་ཞིག་སྤྲད་ཀྱི་ཡོད་དུས་རེད་བ། ད་འདི་རྒྱལ་སྤྱི་གི་གནོན་ཤུགས་འདི་གའི་འདི་ཕར་བེད་སྤྱོད་བཏང་ཡག་འགྲོ་ཆེད་རེད། ཉིས་སྟོང་བརྒྱད་ཀྱི་ད་ནི་ཨོ་ལིམ་པིག་གི་རྩེད་འགྲན་ཚར་བ་དང་དེ་ནས་མར་ཚུར་ཨ་ནི།

ཉིས་སྟོང་བརྒྱད་ཀྱི་བཟུང་བའི་རྗེས་ལ་ཨོ་ལིམ་པིག་རྩེད་འགྲན་གྱི་དུས་ཚོད་དང་རྗེས་ལ་ཡང་བོད་ནས་ཡོང་ཡས་ཀྱི་བོད་མི་ཚོ་རྦད་ཁོ་ན་ཉུང་རུ་ཕྱིན་ཡོད་རེད་ཉིས་སྟོང་ལྔ་དང་བསྡུར་བ་བལྟས་ཀྱི་ན་བོད་མི་ལོ་གཅིག་ལ་བོད་མི་སུམ་སྟོང་ཙམ་ཡོང་ཐུབ་ཀྱི་ཡོད་རེད་ཉིས་སྟོང་བརྒྱད་ལ་ཡང་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་སླེབས་ཡོད་རེད་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་ནས་ཉིས་སྟོང་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས་མར་འགྲོ་མར་འགྲོ་ཡོད་ན་ད་ལྟའི་ཆ་ལ་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་པ་ལ་བོད་མི་ལྔ་མ་ཤི་ཐུབ་ཡོད་མ་རེད་ཉིས་སྟོང་ཉི་ཤུ་རྩ་གཅིག་པ་ལ་བོད་མི་ལྔ་ཡིན་ས་ཡོད

བརྒྱ་ཆ་དགུ་བཅུ་གོ་དགུ་རེ་གཅིག་ལ་ནི་དེ་གི་རུ་བ་ནང་པ་རེད་ནང་པ་ཡིན་དུས་གནས་སྐོར་ག་ཡོང་གི་ཡོད་ན་བལ་ཡུལ་དང་རྒྱ་གར་ལ་ཡོང་གི་ཡོད་རེད་དེ་དེ་ལ་འགྱུར་བ་ཐེབས་མ་རེད་སྔན་མ་ག་རེ་ཡོད་བ་དེ་རང་འཇགས་བསྡད་དེ་ཡོད་རེད་བྱས་ཙང་སྔན་མ་ཡོང་ཐུབ་ཀྱི་ཡོད་བ་ཅིག་ལ་ད་ལྟ་ཡོང་ཐུབ་ཀྱི་མེད་བ་ཡིན་ན་རྒྱུ་མཚན་ག་རེ་རེད་ཟེར་ན་ད་རྒྱུ་མཚན་གསལ་བོ་གཅིག་མ་ཆགས་ཀྱི་ཡོད་མ་རེད་ཉིས་སྟོང་ཁོ་ཁོ་གྲངས་ཀ་རུ་བལྟས་ཀྱི་ཡོད་ན་ཉིས་སྟོང་བརྒྱད་ཀྱི་ནི

དེ་བ་ཀུན་དབང་དང་དེ་བ་ལ་ཡ་སོ་ལྟ་བྱེད་པ་ཡིན་ན་ཁོ་ཚོ་ལ་བྱ་དགའ་རྔན་པ་སྤྲད་ཡ་སོགས་པ་དང་ད་དེ་འདྲས་ཀྱི་ལས་འགུལ་མང་པོ་ཞིག་སྤེལ་ད་ག་ནང་བཞིན་གི་སྤྱི་བཏང་གི་མི་ཕར་ཚུར་ཁྲིད་འགྲོ་མཁན་དེ་ཚོ་ལ་ཡ་ཁོ་ཚོ་གི་རྡུང་རྡེག་བཏང་ཡ་སོགས་པ་དང་དེ་འདྲས་ཀྱི་ལས་འགུལ་མང་པོ་ཞིག་སྤེལ་བསྡད་ཡོད་རེད་བྱས་ཙང་འདི་གསལ་བོ་རེད་ཤག་བོད་མི་གི་ཕྱི་ལོགས་ལ་ཡོང་ཡས་ཀྱི་དེ་ལ་ཡ་འདོད་པ་དེ་ལ་འགྱུར་བ་ཡོད་མ་རེད་སོ་སོ་གི་གནས་སྐོར་ཡིན་ན་རེད་བརྙན་ཕེབས་ཐུག་གི་ན་ག་རེ་བྱེད་གི་ན་ཡིན་ནའི་རྒྱ་ནག་གཞུང་གི་དེ་ཡོང་བཅུག་གི་ཡོད་མ་རེད། ལགས་སོ། ད་དེ། ག་ཟེར་བ་རེད་ཅེས་ཕྱོགས་གཞན་གཅིག་ཐོག་ནས་ཁྱེད་ཀྱིས་གསུང་བ་ན་ཅི་ཅི་རེད་རྒྱལ་སྤྱིའི་བརྒྱུད་ལམ་ཐོག་ལ་རྒྱལ་སྤྱིའི་མི་མང་ལ་ཡང་ཅི། རྒྱ་ནག་ཁོ་རང་ཚོ་ངོས་ནས་ཀྱི་བོད་སྐོར་ལ་ག་རེ་བཤད་འདོད་ཡོད་པ་དེ་སྤེལ་ཡག་གི་འབད་བརྩོན་ཤུགས་ཆེན་པོ་བྱས་པ་མ་ཟད། དེ་ལ་དེ་ལྟར་པགས་པིག་གི་ད་ལྟ་ནས་ཆ་རང་རྒྱ་ནག་གི་ཕྱི་རྒྱལ་གྱི་གསར་འགོད་པ། ཅེས་ཉི་ཤུ་ལྷག་ཙམ་གྱིས་གསུང་གི་འདུག་ད་ལྟ་ཁྱེད་རྣམ་པ་ཚོ་གི་སྙན་ཐོ་ནང་འཁོད་འདུག་ད་ཅི། ཡར་རྒྱས་འགྲོ་བཞིན་པའི་གི་དང་རྒྱ་ནག་དང་མཐུན་ཕྱོགས་རྒྱལ་ཁབ་དེ་འདྲའི་རང་གི་གསར་འགོད་པ་མང་པོ་ཅིག་ཁྲིད་བྱས་ནས་དྲིས་བཅས་ནས་དེ་འདྲ་བྱས་འདུག་གསུངས་གི་འདུག་དེ་གི་ནུས་པ་ག་འདྲ་འདྲ་བོ་ཅིག་ཐོན་གྱི་ཡོད་ན། ད་ད་ལྟ་སྔོན་མ་ཡིན་ནའི་བེ་ཆེ་ད་ལྟ་ཕྱི་དྲིལ་དྲུང། དྲིལ་བསྒྲགས་དྲུང་ཆེ་ཐུབ་བསྟན་བསམ་འཕེལ་ཡིན་པ་ཡོད་ཁོ་རང་འདྲ་བོ་ཅིག་གིས་ད་ལྟ་རྩོམ་ཅིག་བྲིས་ནས་ནི། ཅི། རྒྱ་ནག་གི་རྒྱ་ནག་དང་ཨ་ནི་བོད་ཀྱི་བཙན་བྱོལ་བོད་མི་དང་རྒྱ་ནག་གི་ད་ཅི་ཁ་དམག་འདྲ་བོ་མ་བཟུང་ན་ཅི་རྒྱག་གི་ཡོད་རེད་ད་རྒྱལ་སྤྱི་ཡི་ཐོག་ལ་ཁ་དམག་དེ་བོད་པ་ཚོ་ཐོབ་བསྡད་ཡོད་ཟེར་ཡག་གི་སྐབས་དེ་དུས་གདེང་ཚོད་ཆེན་པོ་ཐོག་ནས་ཅིག་གསུང་གི་འདུག་ད་དེ་འདྲའི་གི་བརྒྱུད་བྱས་ནི་ག་ལེ་ག་ལེ། ཁ་དམག་དེ་ཡང་ཅི་རྒྱ་ནག་ཐོབ་འགྲོ་ཡས་ཀྱི་དེ་འདྲས་ཀྱི་ཉེན་ཁ་ཅིག་གཟིགས་ཀྱི་འདུག་གས། ལགས་རེད་ད། ཁོ། ས་བའི་ཐང་འདྲ་འདི་རེད་དགུ་བཅུ་གོ་གསུམ་ལོ་ལ་ཡ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལ་ཡ་རྒྱ་ནག་གཞུང་གི། ད་རྒྱ་ནག་གཞུང་ཟེར་ན་དམར་ཤོག་ཚོགས་པ་ཡི་གྲ་སྒྲིག་བྱས་ནས། རྒྱལ་སྤྱིའི་ཐོག་ལ་ཡ་བོད་ཀྱི་གནས་ཚུལ་སྒང་ལ་ཁོང་ཚོས་ཀྱི་ཞིབ་འཇུག་ཤུགས་ཆེན་པོ་བྱས་པ་རེད་འདི་བོ་ལ་ཁོང་ཚོས་ཀྱི་ག་རེ་ཁས་ལེན་བྱས་རེད་ཞུ་བ་ན། རྒྱལ་སྤྱིའི་སྦུག་ལ་ཡ། རྒྱ་ནག་གཞུང་དང་དམར་ཤོག་ཚོགས་པ་ད་ཁོ་ག་རེ་བཤད་པ་དེ་ལ་ཡ། ཆེ་མཐོང་མེད་བར་བརྩི་འཇོག་མེད་བར་བརྩི་ཁོང་ཚོས་ཁས་ལེན་བྱེད་རེད། འདི་ཁོ་ཚོ་གིས། རྒྱལ་ཁ་དང་པོ་ཚོ་ནས་རྒྱལ་ཁ་ཕམ་བཞག་ཟེར་ཁོ་རང་ཚོ་རང་གིས། ངོས་འཛིན་བྱེད་བྱེད་ད་དེ་ནས་མ་ད་ངོས་འཛིན་བྱེད་བ་ཡིན་ན་འདི་འགྱུར་བ་བཏང་ཡང་འགོ་ཚུགས་པ་རེད་བ་ལ། ད་འདི་འགྱུར་བ་བཏང་འདི་ད་འགྱུར་བ་བཏང་ཡང་འདི་ཚོ་ཁོ་ཚོ་གིས། ཨ་ནི་ལོ་རེ་ལོ་རེ་འགྱུར་བ་བཏང་གི་བཏང་གི་བཏང་གི་བྱེད་བྱེད་ད་གང་བྱེད། གནད་འགག་ཆེ་ཤོས་གཅིག་ལོ་ལོ་དང་མ་སོང་ན་མ་དེའི་ཡོང་གི་ན་ཉིས་སྟོང་དགུ་དེ་ཆགས་ཀྱི་ཡོད་རེད་ཉིས་སྟོང་དགུ་སྦུག་ལ་ཡ་ད་ཁོང་ཚོས་ཀྱི་ཁོ་རྒྱ་ནག་གི་ད་དཔལ་འབྱོར་ཡིན་ན་ག་ལ་ག་སོང་ཤུགས་ཆེན་པོ་ཆགས་ཡོད་རེད་ཁོ་གཅིག་རྒྱལ་སྤྱིའི་གི་སྦུག་ལ་ཡ་སྟོབས་ཡིན་ན་ཤུགས་ཆེན་པོ་ཆགས་ཡོད་རེད་དེ་འདྲ་ཡོད་དུས་ཁོང་ཚོས་ཀྱི་རྒྱ་ནག་གི་མིང་དེ་ཆེ་མཐོང་དེ

དྲིལ་བསྒྲགས་སྒང་ལ་ཁོ་ཚོས་ཀྱི་ལས་ཀ་ག་རེ་བྱེད་ཀྱི་འདུག་དེ་གཅིག་བལྟས། དེ་ནས་མ་ཉིས་སྟོང་བཅུ་གསུམ་སྦུག་ལ་ཞིས་ཅིན་ཕིང་ཡ་ཉི། རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་སྦུག་ལ་ཡ་ཆགས་པ་དང་སྲིད་འཛིན་ཆགས་པའི་སྐབས་སུ་ཞིས་ཅིན་ཕིང་གིས་ཉིས་སྟོང་བཅུ་གསུམ་གྱི་ཕྱི་ཟླ་བརྒྱད་པའི་སྦུག་ལ་ག་རེ་བཤད་པ་རེད་ཤོད་ཀྱི་ན་ཁོ་རང་གི་དང་ཤོག་བོ་ནང་ནས། ད། དྲིལ་བསྒྲགས་དང་དེ་འདྲ་སྒང་ལ་ཁོ་རང་གིས། ཚོགས་འདུ་བསྐོང་བ་རེད་ཚོགས་འདུ་ཆེན་པོ་ཅིག་རྒྱལ་ཁབ་རིམ་པའི་ཀྱི་ཚོགས་འདུ་ཆེན་མོ་འདི་སྦུག་ལ་ག་རེ་བཤད་འདུག་ད་དེ་སྐད་དུ་བལྟས་ཀྱི་ཡིན་ན། ཨ་ནི། རབ་དང་རིམ་པའི་འཆར་གཞི་ལྡན་པའི་ཐོག་ནས་ག་ལི་ག་ལི་མང་རུ་མང་རུ་ཤུགས་ཆེ་རུ་ཆེ་རུ་བཏང་གི་ཡོད་བ་དེ་ར་དྲིལ་བསྒྲགས་ལོག་བཤད་བྱེད་ཀྱི་ཡོད་བ་དེ་གསལ་བོ་གསལ་རྐྱང་རེད། ལགས་སོ་ད་འདི་ནང་ལོགས་ལ་ཁྱེད་ཚོ་གི་སྙན་ཐོ་འདི་ནང་ལོགས་ལ་ད་དུང་འདི་བཀོད་འདུག་ཨ་ད་ཁོ་རང་ཚོ་གི་རྒྱལ་སྤྱིའི་མི་སྣ་འགུག་ཐབས་དང་ཨ་ནི་བོད་ནང་ལ་བོད་མི་ཚོ་ཕྱི་ལོགས་ལ་འགྲོ་ཡ་ལ་བཀག་སྡོམ་དང་དེ་ནང་བཞིན་ཡང་བཙན་བྱོལ་སྤྱི་ཚོགས་ཀྱི་བོད་པ་ཚོ་ལ་ཡང་གཅིག་ཁོ་རང་ཚོ་གི་ལག་པ་གཅིག་སྙོབ་ཐབས་ཀྱི་ཐོག་ནས་འབྲེལ་བ་བཟུང་ཡ་དང་ནི་བོད་ནང་གི་ངོ་སྤྲོད་བྱེད་ཡ་གི་སྤྱིའི་འབྲེལ་ལམ་དེ་འདྲི་གཅིག་བཙུགས་འདུག་གསུངས་འདུག་ད་ད་དུང་དེ་གཅིག་ད་དུང་ཡང་མུ་མཐུད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་གཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་ཡ་ཟེར་ན་རེ་ཨ་ནི་རྒྱལ་སྤྱིའི་ཐོག་ལ་རྒྱ་ནག་གི་བོད་དོན་སྐོར་ལ་ད་ཁོ་རང་ཚོ་གི་དོན་དངོས་མེད་པའི་གི་ཁྱབ་བསྒྲགས་དེ་ད་དུང་ཇེ་ཆེ་དང་ཤུགས་ཇེ་ཆེ་དང་ཇེ་ངན་འགྲོ་ཡ་གི་དེ་འདྲི་འདྲ་བོ་གཅིག་གཟིགས་དགོས་འདུག་གསུངས་འདུག་དེ་ད་དུང་གཅིག་ག་འདྲི་འདྲ་བོ་གཅིག་བརྟེན་ནས་གསུང་གི་ཡོད་ན།

གར་སོགས་དམིགས་བསལ་གྱི་འགྱུར་བ་རུ་གྱེས་ཐལ་འདུག་པས་ལབ་ན་བཟང་ཕྱོགས་ཀྱི་འགྱུར་བ་གང་མི་འདུག་འདི་ག་དུས་ནས། སྡུག་རུ་སྡུག་རུ་དང་ཤུགས་ཆེ་རུ་ཆེ་རུ་དང་ཨ་འདི་ག་ནང་བཞིན་རྒྱ་ནག་རྒྱ་ནག་གི་ཐབས་ཇུས་དེ་གའི་དེ་འགྱུར་བ་ཐལ་མི་འདུག་གྱོད་ཐབས་ཇུས་དེ་གའི་དེ་ཁོ་རང་ཚོ་གྱི་དམིགས་ཡུལ་འགྲུབ་པའི་ཆེད་དུ་ཡ་ཁོ་ཚོ་གྱི་ཆེད་ལས་པ་མང་པོ་ཞེ་ཅིག་བསྐྲུན་ཡོད་རེད་ད་ག་ནང་བཞིན་གྱི་ཕྱི་རྒྱལ་གྱི་གསར་འགོད་གསར་འགོད་གསར་འགོད་པ་མང་པོ་ཅིག་ཁོ་ཚོ་གྱི་རོགས་པ་བཙལ་ཡོད་རེད་ད་ག་ནང་བཞིན་གྱི་དེ་ག་ཁྱེད་རང་གི་གོང་དུ་ཞུས་པ་ནང་བཞིན། ཡར་རྒྱས་འགྲོ་བཞིན་པ་དང་ཁོང་ཚོ་གི་ནང་བུ་ལོན་སྤྲོད་ས་གི་རྒྱལ་ཁབ་མང་པོ་ཡོད་པ་ལ་ལུང་པ་སྐྱོ་བོ་ནས་བཟུང་པ་ཀི་སི་ཐན་ལ་སོགས་པ་དང་ད་ཁོང་ཚོ་གི་གསར་འགོད་པ་ནས་བཟུང་བོད་ནང་ལོགས་ལ་ཁྲིད་བྱས་ནི་ཁོང་ཚོ་ལ་ཡ་དྲིལ་བསྒྲགས་ལོག་བཤད་རྒྱག་བྱས་ཁོང་ཚོ་གི་བརྒྱུད་བྱས་ནི་རྒྱལ་སྤྱི་སྡིངས་ཆའི་སྦུག་ལ་ཕ་དྲིལ་བསྒྲགས་དུ་མ་སོང་ཤུགས་ཆེ་རུ་བཏང་ཡ་གི་དེ་འདྲ་གི་ལས་ཀ་དེ་ཤུགས་ཆེན་པོ་བྱེད་འདུག་འདི་དེ་མུ་མཐུད་ནས་སར་དེ་ག་འགྱོ་ཐལ་འགྱོ་ཐལ་གི་ང་ངའི་རེ་བ་མཐོང་གི་འདུག་མུ་མཐུད་ནས་ཤུགས་ཆེ་རུ་ཆེ་རུ་བཏང་ད་ནི་ལོ་མང་པོའི་སྦུག་ལ་ཡ་འདུག་ཟེར་ནས

ཡོང་ཁུངས་དེའི་བྱུང་ཁུངས་དུ་མ་ཟིན་ན་ས་ཆ་གཞན་པ་ནས་རེད། བཤད་ཀྱི་ཡོད་རེད་དེ། ཡིན་པས་ན་ཞིབ་འཇུག་བྱེད་མཁན་དེས་གལ་སྲིད་ཞིབ་འཇུག་བྱེད་སྐབས། ནང་ལོགས་ལ་ཡོང་བཅུག་བྱས། ཨ་ནི་ཕྱི་གསལ་ནང་གསལ་བཟོས་ན་འགྲིག་གི་འདུག་ཨ། ཡིན་ནའི་ཕྱི་གསལ་ནང་གསལ། ཁྱོན་ནས་རང་བཟོས་ཆོག་གི་མ་ནང་ལོགས་ལ་ཁྱོན་ནས་རང་ཞིབ་འཇུག་བྱེད་ཆོག་གི་མ་རེད། ཁོ་རང་ཚོས་བཤད་པ་དེ་ད་ག་རང་བདེན་པ་ཡིན། ཁྱེད་རང་ཚོས་ཉན་ན་ཉན་མ་ཉན་ན་མ་ཉན་ད་ག་རང་ཡིན། བཤད་ཀྱི་ཡོད་དུས། དེ་འདྲས་ཀྱི་སྐད་ཆ། དེ་འདྲས་ཀྱི་བྱེད་སྟངས་དང། ངན་པ་ཅིག་དང་རྩུབ་པོ་ཞོ་ཅིག་གི་ཐོག་ནས་བྱེད་ཀྱི་ཡོད་དུས། ད།

ལགས་སོ་ཐུགས་རྗེ་ཆེ། དེ་རིང་གཞུང་བསྲང་འདི་ན་ཞག་དགུ་ཁེལ་སོང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ནི་ཁྱེད་རྣམ་པ་ཚོ་གི་ད་ཉེ་ཆར་རང་བཏོན་པའི་གི་སྙན་ཐོ་དེ་དང་འབྲེལ་ཡོད་ཐོག་ལ་བཀའ་མོལ་གནང་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། ལགས་སོ་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དོན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ།